གོ་འཕང་ཐོབ་པར་བྱ། དེའི་ཆེད་དུ་དེ་ནི་ཆོས་གསན་གྱི་ཡིན་བསམ་པ་ཞིག་དང་ཀུན་སློང་དེ་ག་དུས་ཡིན་ནས་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱི་སའི་སྟེང་ནས་གསན་པར་ཞུ། གང་གསན་པར་བྱ་བའི་དེ་ནི་དམ་པའི་ཆོས་ཡང་དེ་ནི་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སར་འགྲོ་བའི་ཐེག་པ་མཆོག་གི་ཆོས་ལུགས། དེ་ནི་ཤིང་རྟའི་སྲོལ་འབྱེད་ཆེན་པོ་དེ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། ཨོ་ད་དེ་བི་ཀའི། ཨོ་ད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་དང། ཨོ་ད་དེ་ནས། མཉམ་མེད་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་དེ་ནས་ཐུགས་ཀྱི་བཅུད་ཕྱུང་བ་དེ་བས་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་མ་ཚང་བ་མེད་པ་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པར་བསྒྲིགས་པ་ད་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ཕུལ་དབང་དུ་བྱས་ནས། ད་དེ་ལ་དེ་ནས་ས་བཅད་ཀྱི་དབང་དུ་བྱས་ན་རྩ་བའི་ས་བཅད་བཞི། ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ། གདམས་པ་ལ་གུས་པ་གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ། འོ་ད་ཆེ་བ་གཉིས་དང་ལྡན་པའི་ཆོས་ལ་ཉན་བཤད་ཇི་ལྟར་བྱ་བ། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་ཟེར་ནས་ས་བཅད་བཞི། ད་ལམ་རིམ་ག་རེ་ཡིན་ནའི་འགོ་དེ་ས་བཅད་བཞི་དེ་གཅིག་པ་རེད། ད་དེའི་ནང་ནས་འདི་ནི་ས་བཅད་དང་པོ་གསུམ་དེ་སོང་ཚར་བྱས་དེ་བྱང་ཆུབ་ལམ་རིམ་ཆེན་མོའི་ས་བཅད་དང་གཅིག་པ་རེད། ད་དེ་ནས་མར། ས་བཅད་བཞི་པ། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་དེ། ཨ་ནི་བྱང་ཆུབ་ལམ་གྱི་རིམ་པ་དམར་ཁྲིད་ཀྱི་གཞི་བཟུང་བྱས་ནས་འགྲོ་བ་དང། བྱང་ཆུབ་ལམ་རིམ་ཆེན་མོ་ཡིན་ན། ཅུང་ཟད་ངེས་པ་བསྐྱེད་པའི་ཕྱིར་ངེས་པ་བསྐྱེད་པའི་ཕྱིར་ཅུང་ཟད་སྤྲོས་ཏེ་བཤད་པ། དང། དོན་བསྡུས་ནས་བཤད་པ། ད་དེ་ནས་མར་ཁ་ཅིག་དང། འོ་ད་རང་ལུགས་བྱས་ནས་པ། དེ་སྒྲིག་གི་བ། མང་པོ་ཡོད། སྤྲོས་བཤད་མང་པོ། ད་དེ་ཚོ་མི་དགོས་པ་བྱས། ཁ་ཅིག་གི་འདོད་པ། བརྗོད་པ་བཀག་དགོས། དེ་ཚོ་མི་དགོས་པ་བྱས་ནས། འོ་ད་བི་ཀའི། ད་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ། དེ་ལ་ཨ་ནི་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ། བསྟེན་ནས་བློ་ཇི་ལྟར་སྦྱང། རེད་བ་ད་རིམ་པ་གཉིས་བྱས། བཤེས་གཉེན་བསྟེན་པའི་ཚུལ། ད་དེ་ཡང་པའི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་པའི་ས་བཅད་པའི་བཀོད་སྟངས་དེ་གཞན་ལས་པའི་ཁྱད་པར་དུ་འཕགས་པ་འདྲ་བོ་གཅིག་ག་རེ་རེད་ཟེར་ན་ལམ་གྱི་རྩ་བ། བཤེས་གཉེན་བསྟེན་པའི་ཚུལ། བསྟེན་ནས་འབྱུང་ཁུངས་ཀྱི་ནས་སྒྲ་གཅིག་བརྒྱབ། དེ་གོ་རྒྱུ་ག་རེ་ཡོད་རེད་རེད་བ་ད། ལམ་གྱི་རྩ་བ་ཟེར་ཡ་དེ། བྱང་ཆུབ་ལམ་གྱི་རིམ་པ་ཟེར་རེད་བ་ད་བི་ཀའི་ལམ་གྱི་རིམ་པ་གཅིག་ཡོད་རེད་བ་ད། འོ་ད་ཟུང་འཇུག་གི་བར་གྱི་ལམ་ལམ་གྱི་རིམ་པ་དེ་ཚོ་གང་ག་ལོ་རྩ་བ་དེ་བི་ཀའི་བཤེས་གཉེན་བསྟེན་ཚུལ་ལ་རག་ལས་བསྡད་པ་ཅིག་བཤེས་གཉེན་བསྟེན་ཚུལ་ཡག་པོ་ཅིག་མ་བྱུང་ན་འོ་ད་ལམ་གྱི་རིམ་པ་དེ་ཚོ་སྐྱེ་ཡ་མེད་བ་ཐག་ཆོད་བ། འོ་ད་མེ་ཏོག་ད་མཚོན་ན་རྩ་བ་དེ་བརྟན་པོ་ཅིག་མེད་ན་རྩ་བ་དེ་སྐམ་སོང་ན་ཨ་ནི་ཡལ་ག་ལོ་མ་དེ་ཚོ་རིམ་པས་རིམ་པས་རིམ་པས་སྐམ་འགྲོ་ཡ་གཅིག་རེད་ཁ་ཐུག་ཁ་ཐུག་ལ་ཏོག་ཙམ་ཏོག་ཙམ་གཅིག་རེད་བ་ད། སྔ་མའི་ཤུགས་ཀྱིས། རེད་བ་ད། ཨ་ནི། བསྡད་ཀྱི་རེད་མ་རེད་དེ་ཡིན་ན་ཡང་འོ་ད་དོན་དུ་དེ་རྩ་བ་སྐམ་སོང་ན་ཡལ་ག་ལོ་མ་མེ་ཏོག་གང་ག་ད་སྐམ་རུ་རྙིད་དུ་ཆགས་འགྲོ་གི་རེད་དེ་ཡིན་ཙང་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ། དེ་བསྟེན་ནས་ཨ་ནི་བློ་སྦྱང་བའི་རིམ་པ་ཟེར་མ་བསྟེན་པ་ལ་བློ་སྦྱང་ཡང་ཅིག་ཡོང་གི་ཡོད་མ་རེད་རིམ་པའི་རྟོགས་པ་དེ་རྒྱུད་ལ་སྐྱེ་གི་ཡོད་མ་རེད་བྱས་སོང་ང་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པ་གཉིས་ནང་ལ་ད་ལམ་རིམ་གང་ག་བསྡུས་འགྲོ་གི་རེད་ཟབ་རྒྱས། ད་དེ་ནས་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་ཐད་ལ་ག་འདྲ་ཅིག་རེད་ཟེར་ན་བཤེས་གཉེན་བསྟེན་ཚུལ་ཐད་ལ་ཨ་ནི་ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་བ་དང་ཐུན་མཚམས་སུ་ཇི་ལྟར་བྱ་བ་གཉིས་བྱས། ཐུན་དང་ཐུན་མཚམས་གཉིས་ནང་ན་མ་བསྡུས་པའི་སོ་སོའི་དུས་ཚོད་ཁྱོན་ནས་ཡོག་མ་རེད། མི་ཚེ་གཅིག་གི་དུས་ཚོད་གང་ག་ལོ། ཡང་ན་ཐུན་ཡང་ན་ཐུན་མཚམས་གཉིས་རེད། རེད་བ་ད། འོ། བྱས་ཙང་ཐུན་དང་ཐུན་མཚམས་གཉིས་འདི་སྤུས་དག་པོ་ཅིག་བྱུང་ན། ཉི་མ་རེ་རེ་རེ་རེ་ཐུན་དང་ཐུན་མཚམས་སྤུས་དག་པོ་ཅིག་བྱུང་ན། འོ་ན་མི་ཚེ་དཔེ་དོན་དང་ལྡན་པ་ཅིག་ཆགས་ཡ་འོ་དེ་གསུང་གི་ཡོག་རེད། དེ་ཡིན་ཙང་ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་བ་ཐུན་མཚམས་སུ་ཇི་ལྟར་བྱ་བ། ད་ཐུན་གྱི་ངོ་བོ་དེ་ལ་ཐུན། རེད་བ་ད། ད་དེ་ལ་དེ་ནས། ཐུན་གྱི་ངོ་བོ་ཟེར་ན་ཐུན་གྱི་སྐབས་ལ། སྦྱོར་བའི་ཆོས་དང། དངོས་གཞི་ཇི་ལྟར་བྱ་བ་མཇུག་ཏུ་ཇི་ལྟར་བྱ་བ། ད་དང་པོ་སྦྱོར་བའི་ཆོས་དེ་རེད། བཤེས་གཉེན་བསྟེན་ཚུལ་གྱི་རེད་བ་ད། འོ་ད་དེ་ནི་ཉམས་སུ་བླང་དུས་སྒང་ན་སྔོན་འགྲོ་སྦྱོར་བའི་ཆོས། སྔོན་འགྲོ་དེ་གལ་ཆེན་པོ་གྱི་སྔོན་འགྲོ་གཅིག་རེད། གལ་མི་ཆེ་བའི་སྦྱོར་བ་དེ་འདྲ་མ་རེད། རེད་བ་ད་ཁ་སང་དཔེ་བཞག་ནང་སོང་བ་ཇ་ཞིམ་པོ་གཅིག་བཟོ་དགོས་ཀྱི་ཡོད་ན་དང་པོ་ཨ་ལས་སྦྱོར་བའི་ཁ་ཐུག་ཉོ་དུས་ནི། ཨ་ནེ་གཟབ་གཟབ་བྱས་ནས་བི་གས་ཉོ། བི་གས་ཨ་ནེ་བཟོ་དུས་སྒང་ལ་མར་དང་ཇ་དང་ད་ཚྭ་དང་གང་ག་རན་པོ་ཡག་པོ་ཅིག་རེད་བ་ད་གང་ག་ཡག་པོ་རན་པོ་ཆགས་སོང་ན་ཨ་ནེ་ཇ་བྲོ་བ་ཞིམ་པོ་ཅིག་ཡོང་གི་རེད་བ་དེ་འདྲས་མ་བྱས་སྦྱོར་བའི་སྒང་ལ་ཚབ་ཚུབ་སྤོས་ཚུལ་གང་བྱུང་མང་བྱུང་བྱས་ཨ་ནེ་དངོས་གཞི་སྒང་ལ་ཇ་ཞིམ་པོ་ཅིག་ཞིམ་པོ་འཐུང་གི་ཡོད་བསམ་ན་ཕན་ཡང་ཡོད་མ་རེད་ཡོང་ཡང་ཡོད་མ་རེད་རེད་བ་ད། ཨ་ནེ་བྲོ་བ་དེ་སྡུག་རུ་སྡུག་རུ་ཕྱིན་ཆུ་དྲེག་ཡང་སྡུག་ཡང་ཚྭ་རྒྱབ་ཡང་སྡུག་རུ་ཕྱིན་འོ་དེ་རེད་བྱས་ཙང་དེ་ལྟ་བུ་སྦྱོར་བའི། ཆོས་དེ་གལ་ཆེན་པོ་ཞེ་དྲག་རེད་བྱས་སོང་བ་སྦྱོར་ཆོས་དེ་སྦྱོར་བའི་ཆོས་སྦྱོར་ཆོས་ཟེར་བ་སྒང་ལ་ལམ་སང་དཔེ་ཆ་ཞིག་བསམ་བློ་བཏང་ཡ་ཡོད་མ་རེད་སྦྱོར་ཆོས་ཟེར་བ་སྒང་ལ་སོ་སོས་ལག་ལེན་བསྟར་ཡ་དེ་རེད་སྦྱོར་བ་སྔོན་གྱི་ལག་ལེན་བསྟར་ཡ་སྔོན་ལ་ལག་ལེན་བསྟར་ཡ་དེ་འོ་དེ་ཡིན་དུས་ཨ་ནི་སྦྱོར་བའི་ཆོས་དང་པོ་ཨ་ནི་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ་ཨོ་དེ་རེད་གནས་ཁང། སོ་སོ་ཆོས་བྱེད་ས་གི་གནས་ས་གི་ཁང་པ་ཅིག་རེད་བ་ད་ཁང་པ་དེ་སོ་སོས་སོ་སོའི་ཁང་པ་ཡིན་ནའི་རེད། མི་གཞན་གི་ཁང་པ་ཡིན་ནའི་རེད་ག་འདྲས་ཅིག་ཡིན་པ་ཡིན་ནའི་ཆོས་བྱེད་ས་གི་ཁང་པ་དེ་གཙང་མ་བྱེད་དགོས་རེད་དེ་མ་གཏོགས་འདི་ངའི་ཁང་པ་མེད་གཡུགས་ཞོག་བསམ་ཡ་འདྲ་བོ་དུས་རྒྱུན་ང་འདིར་མཚམས་སྡོད་གི་མེད་ཟེར་རོ་དེ་འདྲས་མ་རེད་ཆོས་ག་བ་བྱེད་པ་ཡིན་ནའི་དེའི་གནས་ཁང་པ་དེ་གཙང་མ་ཡག་པོ་བྱེད། གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་ད་དེ་འགྲིག་སོང་ཨ་ན་དེ་འདྲས་བྱས་ན་འདི་ནི། བི་གའི་ཕན་ཡོན་ཆེན་པོ་བྱི་དོར་བྱས་ཡ་ལ་ད་ཁ་མིན་ཡ་ད་བྱས་ས་དེ་ལ་རྟག་ཏུ་ངུ་གི་རྟོགས་བརྗོད་ཡོད་ར་བ་ད་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ཡིས་བི་གའི་དེ་ནི་ཆོས་འཕགས་ཀྱི་མདུན་ནས་དེ་ནི་ཆོས་ཞུ་བའི་སྒང་ལ་དང་པོ་བི་གའི་གད་དར་བྱས་ས་ཕྱོགས་ས་གཞི་དེ་ཚོ་རྡུལ་གྱི་མི་ལང་ཡག་ཆེད་དུ་བི་གའི་ཆུའི་ཆག་ཆག་བཏབ་ཆུ་ཆག་ཆག་བཏབ་པའི་གྲ་སྒྲིག་བྱེད་པའི་སྒང་ལ་བདུད་ཀྱིས་བྱིན་གྱིས་བརླབས་ནས་ཆུ་རྒྱུན་ནས་མ་རྙེད་པ་བྱས།

འོ་ད་བར་ཆད་མེད་ལམ་དང་རྣམ་གྲོལ་ལམ་བི་གའི་རྒྱུད་ལ་སྐྱེ་ཡག་གི་ལག་ཆ་བྱ་ཡག་བྱི་དོར། དེའི་ཁ་ཐུག་ཐད་ལ་དེ་ནི་སོ་སོའི་ཁ་ནས་བི་གའི་རྡུལ་སྤངས་དྲི་མ་སྤངས་ཟེར་དེ་གསུང་བ་དང་ཚིག་གཉིས་མ་གཏོགས་ཡོག་མ་རེད་པ་རྡུལ་སྤངས་དྲི་མ་སྤངས། ད་དེ་རྡུལ་ཟེར་དེ་ག་རེ་རེད། ཕྱི་ལོགས་ཀྱི་རྡུལ་གད་སྙིགས་དེ་ལ་རེད་པས་ཟེར་ན་མ་རེད་གད་སྙིགས་དེ་མིག་གིས་མཐོང་བ་དང་ཨ་ནི་ཡག་ནང་ལོགས་ཀྱི་རྡུལ་དེ་དྲན་དགོས་ཀྱི་ཡོག་རེད། ནང་ལོགས་ཀྱི་རྡུལ་སོ་སོའི་རྒྱུད་ཀྱི། ཨ་ནི་ཉོན་མོངས་དུག་གསུམ་གྱི་རྡུལ་ཅིག་ཡོད་རེད། འོ་དེ་སྤང་དགོས་ཀྱི་རེད་བསམ་པ་ཞིག་ག་དུས་ཡིན་ན་ཞོགས་ཀས་ཡར་ལངས་ནས་ནས་ལམ་སང་ཉོན་མོངས་པ་འདི་སྤང་རྒྱུ་རེད་བསམ་བློ་བཏང། རྡུལ་སྤང། འོ་ད། དྲི་མ་སྤང། རྡུལ་སྤང། འོ་ད་གཙང་མ་བྱས་ནས། འོ་དེ་ཟེར། སོ་སོའི་བས་ཕྱི་དང། ནས། འཕྲོད་བསྟེན་གྱི་ཐོག་ཏུ་ཟེར་གྱི་རེད་པ་དེང་སང་གི། བཤད་པ་ཡིན་ན་གཙང་མ་བྱས་ན་ནད་དེ་དྲག་འགྲོ་གི་འདུག་བ། ཚན་རིག་གི་ཐོག་ལ་བཤད་པ་ཡིན་ན་གཙང་མ་བྱས་ནས་ནད་དྲག་འགྲོ་བ་མང་པོ་ནད་ཀྱི་འབུ་སྲིན་མང་པོ་ཞིག་བི་གས་མ་ཡོང་བ་ཅིག་ཡོང་གི་འདུག་བ་དེ་ནས་ད་ནང་ལོགས་ཀྱི་ནད་རེད་བ་ད་ཉོན་མོངས་པའི་འབུ་སྲིན་མང་པོ་ཅིག་རེད་བ་ད་ཨོ་དེ་ལ་བི་གས་གཙང་མ་བྱས་ནས་རེད་བ་ད་དང་པོ་ས་གཞི་གཙང་མ་བྱས་དེ་ནས་སེམས་དེ་གཙང་མ་བྱས་ཨ་ནི་ཉོན་མོངས་དེ་བག་སེལ་དགོས་ཀྱི་ཡོད་རེད་བ་འདུག་སེ་བྱས་ནས་གཙང་མ་བྱས་དགོས་ཡ་དེ། དེ་མེད་ན་ག་དུས་ཡིན་ན་ང་ཚོའི་ཚེ་ཡི་བར་ཆད་དེ་ལ། དེ་ནས་ནད་རིགས་བཞི་བརྒྱ་རྩ་བཞི་འབུ་སྲིན་བེར་རྟ་ག་དུས་ཡིན་ན་ཁོ་ཁོ་རུ་བསྡད་ཡོད་པ་རེད། རེད་པ་ད། འོ་དེ་རེད། འོ་དེ་བྱས་ནས་དེ་ནས་ག་རེ་ཟེར། གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ། ད་བྱི་དོར་བྱས་ཚར་ནས་སྐུ་གསུང་ཐུགས་ཀྱི་རྟེན། ད། མཆོད་ཁང་འདྲ་པོ་གསར་པ་ཡིན་ན་ད་གསར་པ། བཞུགས། དེ་ཡང། ཚོགས་ཞིང་གི་རིམ་པ་དང་མཐུན་པའི་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་འོ་དང་དེ་འདྲས་ཀྱི་དེ་ནི། གཙོ་ཆེ་ཆུང་འདྲ་བོ། གྲལ་མགོ་ནས་མར་བཞུགས་དགོས་ཡ་འདྲ་བོ་ཡང་ན་དཀྱིལ་ལ། དཀྱིལ་ནས་མར་གཙོ་བོ་འདྲ་བོ་དེ་དཀྱིལ་ལ་བཞག་དེ་ནི་གཡས་གཡོན་གཡས་གཡོན་ཟེར་བཞུགས་ཡ་འདྲ་བོ་ཡང་མིན་ན་བང་གཅིག་ནས་མར། བླ་མ་ཡི་དམ་སངས་རྒྱས་བ་འདུག་ཟེར་རེད། འདུག་ཟེར་ནི་དེ་ནི། ད་དེ་ཁ་སང་ཞུས་ཚར་ཡིན་པ་འོ་དེ་བྱས་ནས་ད་གང་བྱེད། སྐུ་གསུང་ཐུགས་ཀྱི་རྟེན་དེ་ཚོ་བི་གའི་གོ་རིམ་མ་འཆུགས་པ་བྱས་ནས་ཕར་བཀྲམ། སྐུ་གསུང་ཐུགས་ཀྱི་རྟེན་བཀྲམ། ད་དེ་ཚར་སོང་ན། ཨ་ནི་མཆོད་པ་གཡོ་མེད་པར་བཀོད་པ་མཛེས་པར་བཤམས། ཨ་ནི་སོ་སོའི་པའི་མཆོད་པ་གང་ཡོད་ཡོད་ཀྱི་པའི་མཆོད་པ་ཡང་ཉི་མ་རྟག་པར་མཆོད་པ་ཕུལ། ད་རྟག་པར་མཆོད་པ་ཕུལ་ཡ་དེ་ལ་དེ་ནི་ཡོན་ཆབ་ཡག་ཤོས་རེད་རེད་པ་ལོངས་སྤྱོད་ལ་པའི་སེར་སྣ་ཞེ་དྲག་མི་དགོས་པ་མཆོད་པ་ཟེར་ཡ་འདྲ་པོ་སྦྱིན་པ་ཟེར་ཡ་དེ་ལ་སེར་སྣ་དང་མ་འབྲེལ་བའི་ཐོག་ནས་ཨ་ནི་སྦྱིན་པ་བཏང་མཆོད་པ་ཕུལ་ཐུབ་ན་ཨ་ནི་མཆོད་པ་དེ་ཡག་ཡོང་གི་ཡོད་མཆོད་པ་དངོས་གནས་ཀྱི་མཆོད་པ་ཆགས་འགྲོ་གི་ཡོད་དེ་ཡིན་ཙང་ཡོན་ཆབ་ལས་ལྷག་པ་ཡོད་མ་རེད་ཡོན་ཆབ་ཡར་ཕུལ་ཡོན་ཆབ་པའི་ཏིང་མ་མཐའ་པའི་བདུན་ཚར་གཅིག་མ་གཏོགས་མེད་པ་ཡིན་ན་ཡང་འོ་ད་མ་མཐའ་པའི་སྣོད་གཅིག་མ་གཏོགས་མེད་པ་ཡིན་ན་དེའི་སྒང་ལ་ཆུ་བཀང་ནས་ཡར་ཕུལ་རེད་པ་ད་ཨོ་ད་ཡོན་ཆབ་ཕུལ། ད་ཡོན་ཆབ་ཕུལ་སྟངས་འདི་ཚོ་ཁ་སང་ཞུས་ཡིན་པ་གཅིག་པ་རེད། གང་ཅིའི་སྤུས་དག་པོ་བྱས་ལམ་རིམ་ནས་བི་གའི་གསུངས་བཞག་ནང་ལྟར་བླ་མས་གསུངས་པ་ནང་ལྟར་ཅིག་ཨེ་ཡོང་མི་ཡོང་བལྟས་ནས་ཨ་ནེ་ཡོན་ཆབ་དེ་ཡར་ཕུལ་དགོས་རེད། དེ་བྱས། མཆོད་པ་གཡོ་མེད་པ་ཟེར། ད་མཆོད་པ་གཡོ་དེ་ལ་དེ་ནི་མཆོད་པ་མཆོད་པའི་རྫས་དེ་པའི་ཐབས་ཤེས་བྱས་པའི་ཁ་ཐུག་ལ་གཡོ་མེད་པ་རྒྱུ་གཡོ་མེད་པ་དེ་ད་རབ་ཏུ་བྱུང་བ་ཚོ་ཡིན་ན་ཨ་ནེ་ལོག་འཚོ་ལྔ་དང་མ་འདྲེས་པ། ལོག་འཚོ་ལྔ་པོ་གང་རུང་དང་མ་འདྲེས་པ། འོ་ད་ལྔ་ཀ་དང་མ་འདྲེས་པ། ད་གང་བྱེད་བེ་གའི། རྙེད་པས་རྙེད་པ་འཚོལ་བ་གཞོགས་སློང། འོ་ད་དེ་ནི་ཐོབ་ཀྱིས་འཇལ་བ། འོ་ད་ཁ་གསག། ཚུལ་འཆོས། འོ་ད་དེ་འདྲས་ཀྱིས་མ་བསླད་པའི། ཐོག་ནས། ཨ་ནི་མཆོད་པའི་རྫས་སོ་སོ་ལ་བེ་གའི། བྱུང་བསྡད་པ་ཅིག་འོ་ད་སོ་སོ་ལ་བྱུང་ཡ། ཨ་ནི་མཆོད་པའི་རྫས་ཕུལ་ཡ་གི་བའི་ཐབས་ཤེས་བྱེད་ཡ། དེ་ཚོ་གང་ག་ལོག་འཚོ་དང་མ་འདྲེས་པའི་ཐོག། ཁྱིམ་པ་ཚོ་ཡིན་ན་བྲེ་ལོག་སྲང་ལོག་འོ་ད་མི་ཕ་གི་མགོ་སྐོར་བཏང་ཡ་འདྲ་པོ། ཡུལ་ཡུལ་གྱི་པའི་ཁྲིམས་དང་མི་མཐུན་པའི་ཐོག་ནས་ཨ་ནེ་ཕ་གི་རྒྱུ་སྒྲུབ་ཡ་འདྲ་བོ་ད་དེ་ཚོའི་ཨ་ནེ་དེ་ཚོའི་དེ་ཆགས་འགྲོ་གི་རེད། རྒྱུ་གཡོ་ཆགས་འགྲོ་གི་རེད་བ་འོ་དེ་ལྟར་མིན་པ་ད་མཆོད་པ་མཆོད་པའི་རྒྱུ་དེ་ཕ་གི་གཡོ་མེད་པ་ཅིག།

ཨཱ་ནི། མཆོད་པ་གཡོ་མེད་པ་བཀོད་པ་མཛེས་པར་བཤམ། བཀོད་པ་དེ་མཛེས་པ་སྙིང་རྗེ་པོ། ད་བསྒྲིགས་ནས་བཤམ་དགོས་རེད། བཀོད་པ་མཛེས་པར་བཤམ། ད་དེ་ནས་ལུས། དེ་ཚོ་ཚར་སོང་ན། ད་མར་བསྡད། སོ་སོའི་བའི་བསམ་གཏན་གྱི་གདན་གཅིག་ཡོད་རེད་པ་ད་འོ་ད། ཉམས་ལེན་བྱེད་ས་གི་གདན་གཅིག་ཡོད་རེད་པ་ད་འོ་དེ་ག་ལ་མར་བསྡད། གདན་དེ་བའི་རྒྱབ་ཐོ་ལ། སྟན་བདེ་བ་ལ། སོ་སོ་བསྡད་པའི་སྒང་ལ་བདེ་པོ་ཡོང་ཡ། རེད་པ་ད། སྟན་བདེ་པོ་ཅིག་ལམ་སང་བའི་འཕོངས་མི་ན་ཡ། རེད་པ་ད། རྒྱབ་མཐོ་ལ་བའི་མདུན་དམའ་བ། དེ་འདྲ་ཅིག་བྱས་ནས་དེ་སྟན་གྱི་འོག་དེ་ལ་དེ་ནས་ས་དཀར་གྱིས་དེ་ནས་ཆོས་སྐོར། དེ་གའི་གཡུང་དྲུང་པའི་ཆོས་སྐོར་བྲི་ཡག་འདྲ་བོ། གཡུང་དྲུང་འདི་དེ་ནི་རྡོ་རྗེ་རྒྱ་གྲམ་གྱི་དོད་ཡིན། རྡོ་རྗེ་རྒྱ་གྲམ་སོ་སོའི་འོག་ལ་དེ་གའི་འགོམ་ན་འགྲིག་གི་ཡོད་མ་རེད་ལྷ་ཡི་མཚན་མ་དང་སྨན་མ་ལ་དེ་འགོམ་ཡག་གི་འོག་དེ་ཆགས་ཀྱི་ཡོད་རེད། འོ་དེ་ཡིན་དུས་འོ་དོ་བྱས། ད་དེའི་སྒང་དེ་ལ་དེ་ནི་རྩྭ་ཀུ་ཤ་དང་ཨ་ནི་འདི་རྩྭ་དུར་བ་གི་དུར་བའི་གདན་རྩྭ་དུར་བ་གི་གདན་བྱས་ནས་རྩེ་མོ་དེ་ནང་ལོགས་བྱས་རྩ་བ་དེ་ཕྱི་ལོགས་ལ་ཕར་འདུག་སེ་བསྟན་ནས་ཨ་ནི་འདུག་སེ་སྒྲིགས། མང་ཉུང་ག་ཚད་ཡིན་ན་ཁྱད་པར་ཡོད་མ་རེད་ད་རྒྱུད་ནས་ཞེ་དྲག་དཀོན་པོ་དེ་རེ་ཡིན་ན་གཉིས་རེད་ཐབས་ཤེས་ཀྱི་མཚོན་དོན་འདྲ་པོ་རྩེ་གཉིས་འོ་ད་འདུག་སེ་བཞག། ད་དེ་ཡི་དེ་ནས་ཀུ་ཤ་དེ་དཔེ་གཙང་བཤད་ཀྱི་བེ་གའི་གྲིབ་དང་གཅིག་འདྲ་པོ་ད་དེ་གྲིབ་མི་ཡོང་ཡ་འདྲ་པོ་དང། དེ་ནི་སེམས་དཔེ་གསལ་པོ་ཡོང་ཡ།

བི་ཀའི་སྒྲིག་པ་ཅིག་དགོས་ཀྱི་ཡོད་རེད། དེ་ནས་དེ་འདྲའི་དེ་བྱས་ནས། ཨ་ནི། ད་དེའི་སྒང་དེ་ལ་སྟན་བདེ་བ་ལ་ལུས། རྣམ་སྣང་གི་ཆོས་བདུན་ནམ་བརྒྱད། བདུན་ནམ་བརྒྱད་གདམ་ཀ་བྱེད་དགོས་པ་ག་རེ་རེད་ཟེར་ན། ད་སོ་སོ་བི་ཀའི་བསམ་མནོ་བི་ཀའི་དགེ་བའི་ཕྱོགས་ལ་བསམ་མནོ་འཁོར་བསྡད་ཡོད་ན། ཨ་ནི་དབུགས་བགྲང་ཡ་དེ་དགོས་ཀྱི་ཡོད་མ་རེད་དབུགས་བགྲང་ཡ་དེ། མི་དགོས་པ་ཡིན་ཙང་རྣམ་སྣང་གི་ཆོས་བདུན་དེ་དགོས་པ་བྱས་ཨ་ནི་བདུན་བྱས། བསམ་མནོ་དེ་མི་དགེ་བའི་ཕྱོགས་ལ་ཤུགས་ཆེན་པོ་ཅིག་ཕྱིན་ཡོད་ན་ད་དེ་མགོ་སྐོར་བཏང་ཡག་གི་ཆེད་དུ་དབུགས་བགྲང་ཡག་དེ་སླེབས་ནས་བརྒྱད་བྱས་པ་རེད་ཟེར་བ་ལྟར། རྣམ་སྣང་གི་ཆོས་བདུན་ནམ་བརྒྱད་ད་རྣམ་སྣང་གི་ཆོས་བདུན་ཟེར་ཡག་དེ། པི་ཀའི། རེད་པ་ད་མགོ་མིག་ཕྲག་པ། མིག་དང་ཕྲག་པ། མགོ་དང་ཡོད་རེད་བ་ལྟར་བ་ལྟར། པི་ཀའི། མགོ་དེ་པའི་ཏོག་ཙམ། སྒུར་ཙམ་ཅིག་ཞེ་དྲག་མ་སྒུར་རེད་པ་ཏོག་ཙམ་སྒུར་ནས་འོལ་མདུད་དེ་གནོན་ཐུབ་ཙམ་ཅིག་མ་འདུག་སེ་བྱས།

མཐེ་བོ་གཉིས་འདུག་སེ་གཏུག། ཨ་ནི་ལྟེ་བའི་ཁ་ཐུག་དེར་བཞག། ཨ་ནི་ཕྲག་པ་གཉིས་ཕར་བསྲང། སངས་རྒྱས་བཅོམ་ལྡན་འདས་བཞུགས་པའི་སྒང་ལ། ལོ་དྲུག་དཀའ་བའི་སྒང་ལ་བཞུགས་པའི། གཟུགས་བརྙན་སྐུ་བརྙན་བྲིས་དུས་སྒང་ལ་བྲིས་སྟངས་ཅིག་འདུག་ག་དེ་ནང་ལྟར་བྱས་ནས་འདུག་སེ་བྱས། དེ་ནས་ཨ་ནི་རྐང་པ་དེ་དེ་ནས་རྡོ་རྗེ་སྐྱིལ་ཀྲུང། བྱུང་ན་རྡོ་རྗེ་སྐྱིལ་ཀྲུང། རྡོ་རྗེ་སྐྱིལ་ཀྲུང་ཡོང་གི་མི་འདུག་ན་སྐྱིལ་ཀྲུང་ཕྱེད་པ། དུས་རྒྱུན་ང་ཚོའི་བསྡད་སྟངས་དེ་ག་རེད་སྐྱིལ་ཀྲུང་བྱས་བསྡད་ཟེར་ཡག་གི་སྐྱིལ་ཀྲུང་དེ། ཕྱེད་པ་དེ་རེད། ད་དེ། མ་གོམས་ན་ཡང་དེས་དཀའ་ལས་ཁག་པོ་བྱེད་ཀྱི་འདུག་ག། ཆུང་ཆུང་སྒང་ནས་ད་གོམས་བསྡད་ཡོད་ཙང། རེད་པ་ད་སོ་སོ་ཆུང་ཆུང་སྒང་ནས་ལུང་པའི་ལུགས་སྲོལ་འདྲ་པོ་ཆགས་ནས། བསྡད་དུས་ནས་སྐྱིལ་ཀྲུང་བྱས་བསྡད་ཟེར་ཡོང་གི་ར་སྤུ་གུ་དེ་སྐྱིལ་ཀྲུང་བྱས་བསྡད་ཟེར་རེད་པ་ཆུང་ཆུང་སྒང་ནས་ལབ་བཞག་གི་རེད་པ་ད། ཕི་གས་གྲྭ་པ་བྱས་ནའི་མ་བྱས་ནའི་སྐྱིལ་ཀྲུང་བྱས་བསྡད་དགོས་རེད་པ་ད། ཨོ་དེ་ཡིན་དུས། ཆུང་ཆུང་སྒང་ནས་ཡིན་དུས་དེ་ལས་སླ་པོ་རེ་ཆགས་ཡོད་རེད། དེ་མེད་ན་ཡང་སྐྱིལ་ཀྲུང་ཕྱེད་པ་འདི་ཡང་དཀའ་ལས་ཁག་པོ་ཞིག་རང་རེད་རོ། ད་དེ་ཡོང་གི་མི་འདུག་ན་སེམས་དཔའི་སྐྱིལ་ཀྲུང་འདྲ་པོ་རྐང་པ་ཏོག་ཙ་ཕར་བརྐྱངས་བཞག་འདུག་གཅིག་ཕར་བརྐྱངས་མ་འདུག་སེ་རེད་སྦྱང་དགོས་རེད་གང་བྱས། སྐྱིལ་ཀྲུང་བྱས། ད་དེ་ནས། ད་བསྒྲིགས་སོང་བ་ན། ཨ་ནི་སོ་དང་ལྕེ། སོ་དང་ལྕེ། འོ་ད་དེ་ནས། མཆུ་གསུམ་དེ་རང་བབས་སུ་བཞག། སོ་མཆུ་ལྕེ་རྣམས་བསྡོམས་པས་ར་བ་དང་བཞི་བཅས་ན་དེ་ནི་རང་བབས་སུ་བྱ། སོ་དང་ག་ག་བཅས་ན་ལྕེ་རྩེ་དེ་རྐན་ལ་སྦྱར་བ་དེ་རེད། རྐང་པ་ལག་པ་སྐེད་པ་གསུམ། སོ་མཆུ་ལྕེ་རྣམས་བསྡོམས་པས་བཞི་མགོ་མིག་ཕྲག་པ་དེ་རེད་མགོ་མིག་ཕྲག་པ་དབུགས་དང་བཞི། དབེན་ས་པ་ཆེན་པོའི་གསུང་དེ་ཡིན་པ་འོ་དེ་བྱས། ད་རྣམ་སྣང་གི་ཆོས་བདུན། ད་བསྡད་སྟངས་འོ་འདུག་སེ་བསྡད་ཀྱི་ཡིན་ན་འོ་འདུག་སེ་བསྡད་ཡོང་དུས་གང་ལྟར་ཁོ་བསྡད་སྟངས་ཁོ་རང་གིས་བྱིན་རླབས་ཀྱི་ཡོག་རེད། རྣམ་སྣང་གི་ཆོས་བདུན་བྱས་ནས་འདུག་བསྡད་ཡོང་དུས་བསམ་མནོ་མ་བཏང་རོང་ཐང་འདྲ་བོ་གཅིག། དེའུ་གཅིག་བསྡད་ཡོང་དུས་ངེས་པར་དུ་བའི་བསམ་མནོ་བཏང་དགོས་ཡ་འདྲ་བོ་གཅིག་རེད་བ། ཨ་ནི་བསམ་མནོ་སོ་སོའི་ལམ་གྱི་རིམ་པ་ག་རེ་ཁ་ཐུག་གི་ཡོད་ན་དེ་བཏང་དགོས་རེད་བ། འོ་དེའུ་རེད། ད་དེ་ནས་སྟན་བདེ་བ་ལ་ལུས་རྣམ་སྣང་གི་ཆོས་བདུན། ད་དབུགས་བགྲང་ཡ་དེ་རེད། བེ་ཀའི་མི་དགེ་བའི་ཕྱོགས་འདྲ་པོ་ཁོང་ཁྲོ་ཞེ་པོ་ལངས་ཏེ་ཡར་འགྲོ་བ་འདོད་ཆགས་ཞེ་པོ་ཅིག་བེ་ཀའི་མངོན་དུ་གྱུར་བསྡད་པ་འདྲ་པོ་འོ་ད་གང་བྱས་པས་ཉོན་མོངས་པའི་ཤུགས་ཆེན་པོ་ཅིག་ཡོད་ན་ད་དེ་ཕར་བཀག་ཡག་གི་ཆེད་དུ་མགོ་སྐོར་བཏང་ཡག་གི་ཆེད་དུ་དབུགས་དེ་བགྲངས་ནས་ཨ་ནི་སོ་སོའི་དབུགས་ཕར་ཕྱི་ལོགས་སོང་བའི་སྒང་ན་ཕར་ཕྱིན་སོང་བསམ། ཨ་ནི་ཚུར་རྔུབ་པའི་སྒང་ན་དེ་ནས་ཚུར་ནང་ལོགས་སླེབས་སོང་བསམ་པ་བྱས་ཨ་ནི་གཅིག་རེད། དེ་ནས་ཡང་གཉིས། གསུམ། བཞི། ལྔ། འོ་ད་འོ་དེ་འདྲ་བདུན། བདུན་གསུམ་ཉི་ཤུ་རྩ་གཅིག་བར་དུ། རྒྱུ་ནས་འཕྲེང་བ་ལ་མ་བགྲངས་པར་གྱི་སེམས་ཀྱིས་པའི་གྲངས་ཀ་གཅིག་གཉིས་བརྒྱབ་བསྡད་ན། ད་སེམས་སེམས་ཅན་རྣམས་ཀྱི་རྣམ་པར་ཤེས་པ་དེ་རྒྱུན་རེ་རེ་བ་རེད་བ། རེ་རེ་བ་རེད་བ། གཅིག་མངོན་དུ་གྱུར་ཡོང་དུས་སྒང་ལ་གཞན་དག་ཨ་ནི་བག་ལ་ཞ་འགྲོ་གི་རེད། གཞན་དག།

དེའི་སྔོན་ཕར་བཀག་སོང་ན་ད་སེམས་དེ་ལུང་མ་བསྟན་ར་ཅིག་ཆགས་སོང་ན་དགེ་མི་དགེ་གང་ཡང་དེ་མིན་པ་ལུང་མ་བསྟན་ར་ཅིག་མར་བབས་སོང་ན་ཨ་ནི་གཞི་ནས་ཨ་ནི་དགེ་སེམས་བསྐྱེད་ནས་ཀུན་སློང་ཡར་བཅོས་ནས། ཨ་ནི་གཞི་ནས་ཨ་ནི་དགེ་སེམས་བསྐྱེད་ནས་ཀུན་སློང་ཡར་བཅོས་ནས། རེད་པ་ད། ག་རེ་ཟེར་བ་ད། ད་རེད་པས་ད་འཇུག་ཉེས་དགའ་སེམས་ད་དགེ་སེམས་ཡར་བསྐྱེད་ནས། བླ་མ་མཆོད་པ་ཡིན་ན་རབ་དཀར་དགེ་སེམས་ཆེན་པོའི་ངང་ཉིད་ནས་བདག་དང། མ་རྒན་སེམས་ཅན་རྣམས་ཟེར་གྱི་ཡོད་པ་དེ་དང་གཅིག་པ་རེད། འོ་ད་དེ་ནས། ཀུན་སློང་དེ་ཡར་བཅོས། འོ་དེ་རེད། ད་དེའི་ངང་ནས་དེ་ནས་སྐྱབས་འགྲོ་དང་སེམས་བསྐྱེད་བྱ་ཡ་དེ་ཡིན་པ། འོ་དེ་ག་དུ་དེ་རེད། ད།

ད་ཡིན་དིང་མགོ་སྒོ་དེ་ད་ཡིན་དིང་སྙིང་པོ་འདྲ་བ་ཅིག་རེད་དགེ་མི་དགེ་དང་དེ་ནས་རྣམ་སྨིན་ཡིད་དུ་འོང་མི་འོང་སྟོབས་ཆེ་ཆུང་སོགས་ཚང་མ་ཀུན་སློང་གིས་བྱས་ཏེ་བསྡད་ཡིན་པ་རེད། ད་བི་གས་ག་རེ་བྱས་པ་ཡིན་ན་ལུས་ངག་གི་བྱ་བ་འདྲ་བོ་རེད་ག་རེ་རེད་བྱས་པ་ཡིན་ན་དགེ་བ་ཡོང་ཡ་དང་མི་དགེ་བ་ཡོང་ཡ་དེ་འདྲ་བོ་ད། དགེ་བ་དང། མི་དགེ་བ། རྣམ་སྨིན་ཡིད་དུ་འོང་བ་དང། མི་འོང་བ། སྟོབས་ཆེ་ཆུང། ཚང་མ་སློབ་པའི་ཀུན་སློང་ཡང། ཀུན་སློང་ཤུགས་ཆེ་ཆུང། ཀུན་སློང་བཟང་ངན་གྱི་ཐོག་ནས་ཡོང་བ་རེད། དེ་ག་རེ་ཟེར་ན། ད་སྔོན་རྒྱ་གར་དུ་སྤྲང་པོ་རྒྱལ་རིགས་ཅིག་དང་སྤྲང་གོ། ཨ་ནི་རྒྱལ་པོའི་རིགས་བྱས་རེད་པ་ད་རིགས་དེ་རྒྱལ་པོའི་རིགས་བྱས་མ་བྱས་པའི་སྤྲང་གོ་རེད་བསྡད་པ་ཅིག། སྤྲང་པོ་རྒྱལ་རིགས་དང་ཨ་ནི་བྲམ་ཟེ་ཁྱེའུ་གཉིས་བྲམ་ཟེའི་རིགས་ཀྱི་ཁྱེའུ་ཟེར་ན་ཕྲུ་གུ་རེད་བ་ད་ཨོ་ད་ཕྲུ་གུ་གཉིས་ཡོད་རེད་གཉིས་ཡོད་པས་བྲམ་ཟེ་ཁྱེའུ་དུས་མ་ཤེས་པར་ས། བྲམ་ཟེ་ཆེན་པོ་དེས། ལྟོ་སློང་ག་འགྲོ་ཡག་གི། རེད་བ་ད། དུས་ཚོད་འདྲ་པོ་ཞེ་དྲག་ཧ་གོ་བོ་མེད། མཁས་པོ་མེད་པ་བྱས། བྲམ་ཟེ་ཁྱེའུ་དུས་མ་ཤེས་པར་ཕྱིན་པས། དགེ་འདུན་རྣམས་ཀྱིས་ཞལ་ཟས་མ་གསོལ་གོང། ཕུད་མི་སྦྱིན་པས་ཅི་ཡང་མ་སྦྱིན་ཟེར། ད་དགོན་པ་ལ་ལྟོ་ལྷོང་ག་ཕྱིན། བྲམ་ཟེའི་རིགས་དེ་ཤོག་གུ་བརྒྱ་དང་བདུན་ཅུ་དོན་གཉིས་རེད་བ། དེ་ནས་བྲམ་ཟེ། བྲམ་ཟེ་ཁྱེའུ་དེས་དེ་ནས། དགོན་པ་ལ་ལྟོ་སློང་ག་ཕྱིན་པའི་སྒང་ལ་དགོན་པའི། ད་གུང་ཚིགས་བྱས་ནས་ཉིན་གུང་ཏག་ཏག་དེ་མཆོད་ཀྱི་ཡོད་རེད་བ་ད། ཞལ་ལག་ཉིན་གུང་ཏག་ཏག་མཆོད་ཀྱི་ཡོད་རེད་དགེ་འདུན་ལ་ཡར། མ་ཕུལ་བར་དུ་ལྷག་མ་དེ་མ་སྤྲད་གི་མ་རེད་བ་ད། ཕུད་དེ་དགེ་འདུན་ལ་ཕུལ་དགོས་རེད་བ་ད། ཞལ་ལག་དགེ་འདུན་ལ་ཡར་ཕུལ། ཨ་ནི་ལྷག་སོང་ན་ཨ་ནི་སྦྱིན་པ་བཏང་གི་མ། དེ་མ་གཏོགས་དགེ་འདུན་ལ་ཕུལ་མ་ཚར་བར་དུ་སྦྱིན་པ་བཏང་མ་སྤྲད་གི་ཡོད་མ་རེད། བྲམ་ཟེ་བྲམ་ཟེ་ཁྱེའུ་དེ་སྔ་སེ་སེ་ནས་ཕྱིན་ནས། རེད་བ་ད་དགེ་འདུན་ཞལ་ལག་མཆོད་མ་ཚར་གོང་ནས་ཕྱིན་ནས། བྲམ་ཟེ་ཁྱེའུ་དུས་མ་ཤེས་པར་ཕྱིན་པས་དགེ་འདུན་རྣམས་ཀྱིས་ཞལ་ཟས་མ་གསོལ་གོང་ཕུད་མི་སྦྱིན་པས་ཅི་ཡང་མ་སྦྱིན་ས་ད་ག་གས་མ་རག་རེད། བྲམ་ཟེ་ཕྲུ་གུ་དེ་ལ། རྒྱལ་རིགས་ཀྱིས་དུས་ལ་མཁས་པས་རྒྱལ་པོའི་རིགས་དེ་དུས་ཚོད་ཧ་གོ་བར་བྱས་ནས། ཟླ་བ་དང། དགེ་འདུན་ཞལ་ལག་མཆོད་ཚར་གཅིག་ལ་ད་སླེབས་པ་བྱས་ཡོད་ཀྱི་རེད་བ་ཞལ་ཟས་གསོལ་ཟིན་ནས་ལྷག་མ་འཕོ་རན་པའི་དུས་སུ་ད་ལྷག་མ་དེ་སྤྲང་གོ་སྦྱིན་པ་བཏང་ས་མེད་ན་ཨ་ནི་བཤོས་བཞག་གི་ཡོད་པ་འདྲ་འོ་དེའི་ཁ་ཐུག་དེ་ལ་ད་ཕྱིན་པ་རེད། འཕོ་རན་པའི་དུས་སུ་སློང་བས་ཤིན་ཏུ་མང་པོ་ཐོབ་པ་དང། དེས་བྲམ་ཟེ་ཁྱེའུ་ལ་རྒྱལ་པོའི་རིགས་ཀྱི་སྤྲང་གོ་དེ་གིས་བྲམ་ཟེ་ཁྱེའུ་ལ་ལབ་ནས། ཁྱོད་ཀྱིས་ཅུང་ཟད་རྙེད་དམ་བྱས་པས་དེ་ཁྲོས་ནས་ཁོ་ད་ཁ་ལག་འཇུས་ནས་མ་རག་པ་ཡིན་ཙང་ཁོ་རླུང་ལངས་ནས་རེད་བ་ད་ཁོ་ཁྲོས་ནས་ཨང། དེ་ནས་དེ་ཁྲོས་ནས་ཨང་དེ་ནས་ཁོ་བོ་ལ་དབང་ཡོད་ན་ཟེར་ད་ཁོ་ལ་དབང་ཅིག་ཡོད་པ་ཡིན་ན་ཤཱཀྱའི་དགེ་སྦྱོང་ཐམས་ཅད་མགོ་དྲུངས་ནས་བཅད་དེ་ས་ལ་དོར་ཞིག་འདོད་ཟེར་ས་ཁོ་ཁ་ལག་མ་རག་ཡིན་ཙང་རླུང་ལངས་ཐག་ཆོད་ནས་ད་ང་ལ་དབང་ཅིག་ཡོད་པ་ཡིན་ན་ད་དགེ་སློང་ཤཱཀྱའི་དགེ་འདུན་དེ་ཚོའི་མགོ་བོ་དྲུངས་ནས་བཅད་དགོས་ས་རེད་ཟེར་ད། ཚང་མ་ལོག། ཁོ་རང་ད་ཁ་འདི་འདྲས་བཤད་པར་བ་ན། རྒྱལ་རིགས་དེ་ད་ཁ་ལག་ཞེ་དྲག་རག་ར་བ་ད་དཔེ་རྒྱགས་ཚད་ཅིག་རག་བ་ཡིན་དུས་དགའ་ཐག་ཆོད་ནས། རྒྱལ་རིགས་དེ་ལྷག་མ་མང་དུ་རྙེད་པས་དད་པ་ཐོབ་པ་དེས་སྨྲས་པ། ཁོ་བོ་ལ་འབྱོར་བ་ཡོད་ན་ང་ལ་དཔལ་འབྱོར་ཅིག་ཡོད་ན་ད་ནི་ཉིན་རེ་བཞིན་སངས་རྒྱས་དགེ་འདུན་དང་བཅས་པ་ལ་ཞལ་ཟས་རོ་བརྒྱ་དང་ལྡན་པ་བསྟབས་པ་ཞིག་འདོད་ཟེར་ད་ཁོ་རང་གཉིས་སྐད་ཆ་འོག་ཏུ་ཕར་བཤད་ཚུར་བཤད་བྱས་ནས་དེ་གཉིས་གཅིག་ལ་གཅིག་སྨྲ་ཞིང་མཉན་ཡོད་ནས་བྱུང་སྟེ་ས། ལ་ཕ། ཕྱིན་ནས་འཆམ་ཕྱིན་ནས་ཕྱི་ལོགས་ལ་ཕ། ཤིང་དྲུང་ཞིག་ཏུ་ཉལ་བ་དང། ད་མཉན་ཡོད་ཟེར་ནས་འདི་རྒྱལ་ས་གི་བཟོ་འདྲ་པོ་དེ་འདྲ་བ་དང་ད་དེ་གཉིས་ཁོ་གཉིས་དཔེ་ཁ་ལག་དེ་ཚོ་ཁྱེར་གཅིག་གིས་གཅིག་སྐད་ཆ་བཤད་ནས་དེ་ནས་ཕ་ཤིང་ནགས་གསེང་ལ་ཕ་ཕྱིན་པ་རེད་ཕ་རིང་པོ་དེ་ཕྱིན་པའི་ཕྱིན་དུས། བྱུང་སྟེ་ཤིང་དྲུང་ཞིག་ཏུ་ཉལ་བ་དང། ཤིང་རྟ་འཆམ་པ་ཞིག་ད་ཁོ་གཉིས་ཁ་ལག་ཟ་རྒྱག་རྩིས་བྱས་ཨ་ནི་གཉིད་ཁུག་བསྡད་པ་རེད། རི་སྒང་ལ་རི་སྒང་སེ་བོར་ད་ཐང་བ་ཨ་ནི་གཉིད་ཁུག་བསྡད་པ་རེད། ཤིང་རྟ་འཆམ་པ་ཞིག་འཁོར་ལོས་ཟ་ད་ཤིང་རྟ་འཁོར་ལོ་ཡོད་ར་བ་ད་ཤིང་རྟ་འཁོར་ལོ་གཅིག་དཔེ་ཀའི་འདྲ་བ་ཅིག་བཞག་བཞག་ད་གོ་ལོ་རྟ་དེ་དཔེ་ཀའི་ཨ་ནི་ག་ས་ག་ལ་དཔེ་འཆམ་ཕྱིན་པ་ཅིག་བདག་པོས་ཧ་མ་གོ་བ་བྱས་འཆམ་ནས་འགྲོ་བཞག་ཡ་ཅིག། པ་ཤིང་ནགས་གསེང་འདྲ་བ་ལ་ཕ་ཕྱིན་ནས་ཤིང་རྟ་འཆམ་པ་ཞིག་ཕྱིན་ནས་དེ་སླེབས་ནས་ཨ་ནི་བྲམ་ཟེ་ཁྱེའུ་དེ་ཉལ་བསྡད་ཡོད་པ་འདྲ་བ་ཅིག་ཉལ་བསྡད་ཡོད་སྒང་དེ་ལ་ཤིང་རྟ་འཁོར་ལོ་ཕ་ཕྱིན་ནས་ཤིང་རྟ་འཁོར་ལོ་དེ་གི་ཁོའི་སྐེ་དེ་བཅད་བཞག་རེད་ད་ཁོས་ད་ནང་ཞོགས་ཀས་ང་ལ་དབང་བྱེད་ཡོད་པ་ཡིན་ན་ད་དགེ་འདུན་སྒང་ག་ལོག་གི་མགོ་གྲོང་ནས་བཅད་དགོས་བསམ་པའི་ཅུང་ཟད་ཀྱི་ཀུན་སློང་ཅིག་ཁྱེར་ར་བ་དེ་གི་དཔེ་རྣམ་སྨིན་དཔེ་ལྕི་པོ་ཅིག་དཔེ་ཤུགས་ཆེན་པོ་ཆགས་ནས་ལམ་སང་དཔེ་འབྲས་བུ་འབྲས་བུ་སྨིན་ནས། འོ་འདི་ནི་འཛམ་བུའི་གླིང་པ་མིའི་ས་པ་ཟེར་བ་ལས་ཀྱི་ས་པ་ཟེར་དེ་འདྲས་ཡོང་གི་ཡོད་རེད། འདི་ནི། དེ་ཡིན་དུས་ཤིང་རྟ་འཁོར་ལོ་དེ་གི་དེ་ནི་བྲམ་ཟེ་ཁྱེའུ་དེ་མགོ་བཅད་དོ་ཟ། དེའི་ཚེ་མཉན་ཡོད་ན་ཚོང་དཔོན་ཞིག་བུ་མེད་པར་ཤི་བ་དང་ཟ། ད་ལུང་པ་དེ་པས་མཉན་ཡོད་ལ་ཚོང་དཔོན་ཆེན་པོ་ཅིག་ལ་བུ་མེད་པ་བྱས་ཁྱིམ་ཚང་ཆེན་པོ་ཅིག་ཡིན་པ་ལ་རིགས་རྒྱུད་འཛིན་མཁན་གྱི་བུ་མེད་པ་བྱས་ཤི་བ་དང་ཟ། ཁྱིམ་པ་ཐམས་ཅད་འདུས་ནས་སོ། འདི་ནི། འདུས་ནས་སུ་བསོད་ནམས་ཆེ་བ་དེ་དཔོན་དུ་བཞག་གོ། ཧོ། ད་ལུང་པ་དེའི་དཔོན་པོ་འདྲ་པོ་ཅིག་ཡིན་པ་འདྲ། དེ་ཡིན་ཙ། དཔོན་པོ་འདྲ་པོ་ཡིན་ཙ་དཔོན་པོ་དེ་ཤི་ནས། ཧོ། ཨ་ནི་བུ་མེད་པར་བྱས། འདི་ནི། ད། སུ་བསོད་ནམས་ཆེ་བ་དེ་ད་དེའི་ཚབ་བྱས་ནས་ཡར་བསྐོ་གི་ཡིན་ཟེར་ལབ་པའི་སྒང་ལ། དཔོན་དུ་བཞག་གོ་ཞེས་དེ་རྣམས་ཀྱིས་བརྟག་པར་བརྩམས་པ་བསོད་ནམས་ཆེ་བ་སུ་ཡིན་ན་ཟེར་ནས། བརྩམས་པ་ལས་རྒྱལ་རིགས་ཀྱི་ཁྱེའུ་དེ་ཤིང་གི་གྲིབ་མ་ལ་ཉལ་བ་ན་ཤིང་གཞན་རྣམས་ཀྱི་གྲིབ་མ་མ་ཡོལ་ཀྱང་གྲིབ་མ་ཡོལ་ཀྱང། ཤིང་དེའི་གྲིབ་མ་མ་ཡོལ་བ་མཐོང་ནས་དེ་ཚོང་དཔོན་གྱི་རྒྱལ་པོར་བསྐོས། འོ་ད་དེ་ནས་རྒྱལ་པོ་དེ་རྒྱལ་པོ། རྒྱལ་པོའི་རིགས་ཀྱི་སྤྲང་པོ་དེ། ཕྲུ་གུ་དེ་ཤིང་སྡོང་གཅིག་གི་འོག་ལ་གཉིད་ཁུག་བསྡད་པའི་སྒང་ལ། ཉིན་གུང་ཕར་གྲིབ་ནག་ཕར་ཡོལ་འགྲོ་བ། ཉིན་གུང་ཉིན་གུང་སླེབས་ནས་ཉིན་གུང་ཕར་ཡོལ་འགྲོའི་སྒང་ལ། གྲིབ་ནག་དེ་ཕར་ཤར་ལ་ཕར་ཡོལ་འགྲོ་བ། ཤིང་གཞན་དག་གི་གྲིབ་ནག་དེ་ཡིན་ན་ཡང། རྒྱལ་པོའི་རིགས་ཀྱི་སྤུ་གུ་དེ་གི་ཉལ་སར་གྱི་ཤིང་གི་གྲིབ་ནག་དེ་ད་ག་རང་བསྡད་དེ། ཁོ་རང་བསོད་ནམས་ཀྱི་སྟོབས་ཀྱིས་ད་ག་རང་བསྡད་དེ། ད་མི་གང་ག་ཡ་མཚན་ནས། ད་འདི་དངོས་གནས་བསོད་ནམས་ཆེན་པོ་ཅིག་ཡིན་པ་འདྲ། བྱས་ནས། དེ་ཚོང་དཔོན་གྱི་རྒྱལ་པོར་དབང་བསྐུར་རོ། དེས་ཁོ་རང་གིས་སྨྲས་པ་ལྟར་སངས་རྒྱས་དགེ་འདུན་དང་བཅས་པར་བསྙེན་བཀུར། ཆོས་མཉན་པས་བདེན་པ་མཐོང་སྟེ། ད་ཁོ་རང་ལ། ད་ནང་ཞོགས་ཀྱིས་ཁོ་རང་གིས་ལབ་པ་རེད་བ་ད་ང་ལ་དབང་དང་དཔལ་འབྱོར་ཅིག་ཡོད་ན་ད་སངས་རྒྱས་དགེ་འདུན་དང་བཅས་པ་བས་ཉི་མ་རེ་རེ་ལ་ཡང་བི་ག་ཨ་བས་བསོད་སྙོམས་གདན་འདྲེན་ཞུས་ནས་བི་ག་རོགས་ད་བྱེད་ཀྱི་ཡིན་ཟེར་བ་དེ་ནང་ད་བྱེད་རྒྱུ་བྱུང་བ་རེད། ཁོ་རང་དཔོན་པོ་བསྐོས་ཡིན་ཙང། ཆོས་མཉན་པས་ཨ་ནི་སངས་རྒྱས་ཀྱི་མདུན་ནས་ཆོས་མཉན་ནས་བདེན་པ་མཐོང་སྟེ། འོ་ད་དེའི་ཚུལ་མདོ་ལས་ཀྱང། དེའི་དོན་དག་དེ་མདོའི་ནང་ན་ཚོ་ཚིག་བསྡུས་བྱ་ཡ་སྟེ། ཆོས་རྣམས་སྔོན་དུ་ཡིད་འགྲོ་སྟེ་ཡིད་མགྱོགས་ཡིད་ནི་གཙོ་བོ་ཡིན། ཡིད་མགྱོགས་ཡིད་ནི་གཙོ་བོ་ཡིན། ཇི་ལྟར་ཡིད་རབ་གདུག་པ་ཡིས་སྨྲས་སམ་ཡང་ན་བྱས་ཀྱང་རུང། དེ་ཡིས་དེ་ནི་སྡུག་བསྔལ་ཐོབ། འཁོར་ལོས་མགོ་བོ་བཅད་པ་བཞིན། ཤིང་རྟ་འཁོར་ལོ་ཆེན་པོ་དེ་གིས་བྲམ་ཟེའི་ཕྲུ་གུ་མགོ་བོ་བཅད་པ་བཞིན་དེ་ལ། ཇི་ལྟར་ཡིད་རབ་དང་བ་ཡིས་སྨྲས་སམ་ཡང་ན་བྱས་ཀྱང་རུང། ཁ་ནས་ལབ་པ་ཡིན་ནའི་རེད་ལག་ལེན་ད་ལས་བྱེད་པ་བྱས་ཀྱང་རུང་དེ་ཡིས་དེ་ནི་བདེ་བ་ཐོབ། གྲིབ་མ་རྗེས་སུ་འབྲང་བ་བཞིན་ཨོ་དེ་རེད། ཞེས་གསུངས་པ་ལྟར་ཀུན་སློང་བཟང་ངན་གྱི་འབྲས་བུ་མཐོང་ཆོས་སུ་དེ་འདྲ་བྱུང་བ་རེད། སྔ་དྲོ་ལས་བྱས་ནས་ཕྱི་དྲོ་དེའི་རྣམ་སྨིན་མྱོང་ཡ་ཨོ་དེ་འདྲས་ཀྱི་ད་འཛམ་བུའི་གླིང་འདི་ལས་ཀྱི་ས་པ་ཡིན་ཙང་ཨོ་དེ་རེད། དེ་འདྲ་བྱུང་བ་རེད། དེས་ན་དགེ་སྦྱོར་གྱི་འགོའི་ཀུན་སློང་ཙམ་མིན་པར། དུས་རྒྱུན་དུའང་ཀུན་སློང་བཟང་པོ་བྱེད་པ་གལ་ཆེ། དེང་དུས་རང་རེ་ལུས་བདེ་འམ་ཞེས་ཁམས་འདྲི་བྱེད་པས། རེད་རེད་བ་ང་ཚོ་གཅིག་ངོ་ཤེས་པ་ཐུག་ཡ་ག་ན་སྐུ་གཟུགས་བདེ་བོ་ཡིན་པས་བདེ་བོ་ཡིན་པས་ཟེར་རེད་བ་དེ་ཆ་ད་རེད་བ་ད་དེ་ག་རེད་ཟེར་ན་དེ་བདེ་བོ་ཡོང་ཡ་གལ་ཆེན་པོ་རེད་ཅེས་རྩིས་ནས་གཟུགས་པོ་བདེ་བོ་བྱ་ཡ་དེ་གལ་ཆེན་པོ་རྩིས་ཀྱི་ཡོད་རེད་བ། ཇོ་བོ་ཆེན་པོས་སེམས་བཟང་པོ་བྱུང་ངམ་གསུང་གི་ཡོད་རེད། གཅིག་ཐུག་པ་ད་ག་སེམས་བཟང་པོ་བྱུང་ངམ་སེམས་བཟང་པོ་བྱུང་ངམ། ད་གཙོ་བོ་སེམས་དེ་གལ་ཆེན་པོ་རེད་དགོངས་ནས་འདི་རེད། ཇོ་བོ་ཆེན་པོས་སེམས་བཟང་པོ་བྱུང་ངམ་ཞེས་གསུངས་ཀྱིན་ཡོད་པ་རེད། རྗེ་བཙུན་ཙོང་ཁ་པ་ཆེན་པོས་ཀྱང་དཀར་ནག་ལས་ནི་བསམ་པ་བཟང་ངན་ལགས། བསམ་པ་བཟང་ན་ས་དང་ལམ་ཡང་བཟང་བསམ་པ་དམན་ན་ས་དང་ལམ་ཡང་དམན་ཐམས་ཅད་བསམ་པ་དག་ལ་རག་ལས་པས་ད་དེ། ཞེས་ར་གསལ་པོ་གསུངས་འདུག་མན་ངག་དོན་དག་མན་ངག་དེའི་དཔེ་ཞེ་དྲག་གིས་ཟབ་པོ་ཅིག་གསུངས་ཡོད་རེད་ལ་ཚིག་དེའི་དཔེ་སྙན་ངག་གི་སྙན་པོ་བྱས་ནས་གི་གུ་དང་ཞབས་ཀྱུ་དང། བོད་ཡིག་གི་རྒྱུན་ནས་མེད་པ་བྱས་ཏེ་རོ། རྩ་བ་ཁོ་རང་མ་གཏོགས་གི་གུ་ཞབས་ཀྱུ་འགྲེང་བུ་ན་རོ་རྒྱུན་ནས་མེད་པ་བྱས་ནས་ཡི་གེ་དེ་ཡོད་རེད་གང། བསམ་པ་དམན་ན་ས་དང་ལམ་ཡང་དམན་ཐམས་ཅད་བསམ་པ་དག་ལ་རག་ལས་པས་ཞེས་གསུངས་ཟེར། དེས་ན་ཀུན་སློང་གི་ཁྱད་པར་གྱིས་དགེ་འབྲས་ཐོབ་ཚུལ་སྟོབས་ཆེ་ཆུང་གི་ཁྱད་པར་ཤིན་ཏུ་ཆེ་སྟེ་དཔེར་ན་མི་བཞིས་སྒྲོལ་མ་ཚར་གཅིག་མཉམ་དུ་བཏོན་ན། གཅིག་གིས་ཀུན་སློང་བྱང་ཆུབ་ཀྱི་སེམས་བསྐྱེད། གཅིག་གིས་ངེས་འབྱུང་དང། གཅིག་གིས་འཇིག་རྟེན་ཕྱི་མ་དོན་གཉེར་ཙམ་དང། གཅིག་གིས་ཚེ་འདིར་ཚེ་རིང་བ་དང་ནད་མེད་པ་སོགས་ཀྱི་དོན་དུ་སྨོན་ཅིང་བཏོན་ན། ཚིག་འདོན་པ་མང་ཉུང་འདྲ་ཡང་སྒྲོལ་མ་འདོན་གྱི་ཡོད་པ་གཅིག་པ་རེད་བ་ན་མི་བཞི་པོ་དེ། ཡིན་ན་ཡང་ཀུན་སློང་གི་ཐོག་ནས་ད་མི་འདྲ་བ་ཡོང་གི་ཡོད་རེད་ཟེར། འབྲས་བུ་ཐོབ་ཚུལ་ཤིན་ཏུ་མི་འདྲ་སྟེ། ག་རེ་ཟེར་ན་དང་པོ་དེ་སེམས་བསྐྱེད་ཀྱིས་ཟིན་པས་རྫོགས་བྱང་གི་རྒྱུ། རེད་དང། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་རྒྱུ་རེད་དེ། སྒྲོལ་མ་འདོན་ཡག་དེ། བྱང་ཆུབ་ཀྱི་སེམས་ཀྱིས་ཀུན་ནས་བསླངས་ཏེ་སྒྲོལ་མ་བཏོན་པ་ཡིན་ཙང། རྒྱལ་སྲས་ཀྱི་སྤྱོད་པར་འགྱུར་ཞིང་ཐེག་པ་ཆེན་པོའི་ཆོས་སོང། ཨོ་དེ་ཐེག་པ་ཆེན་པོའི་ཆོས་རེད་བ་རེད། སྒྲོལ་མ་དེ། སྒྲོལ་མ་ཚར་གཅིག་བཏོན་ཡག་དེ། གཞན་གསུམ་དེ་ལྟར་མི་འགྱུར། འོན་ཀྱང་གཉིས་པ་དེ་ངེས་འབྱུང་གིས་ཟིན་པ་ཡིན་ཙང། ཟིན་པས།

ག་རེ་ཟེར་ན་འཇིག་རྟེན་ཕྱི་མ་དོན་གཉེར་གཅིག་གིས་ཚེ་འདིར་ཚེ་འདིར་ཚེ་རིང་བ་དང་ནད་མེད་པ་དོན་གཉེར་དེ་རེད། དེ་དང་གཞན་གཉིས་པོ་དེ་ཐར་པའི་རྒྱུ་ཙམ་ཡང་མ་སོང་ཞིང་ཀུན་འབྱུང་རང་དགའ་བར་སོང། གསུམ་པ་དེ་ཐར་པ་དང་ཐམས་ཅད་མཁྱེན་པའི་རྒྱུ་རུ་མ་སོང་ཡང། ངན་འགྲོ་ལས་ལྡོག་པའི་ཐབས་དང་སྐྱེས་བུ་ཆུང་ངུའི་ཆོས་སུ་སོང། སྐྱེ་བ་ཕྱི་མ་དང་མངོན་མཐོ་དོན་དུ་གཉེར་མཁན་དེ་གིས་ཐར་པ་དང་ཐམས་ཅད་མཁྱེན་པའི་རྒྱུ་ལ་རེད་ཡོད་མ་རེད་སྒྲོལ་མ་འདོན་ཡ་དེ་ཡིན་ན་ཡང་སྐྱེས་བུ་ཆུང་ངུའི་ཆོས་ཆགས་ཡོད་རེད། མངོན་མཐོ་དོན་དུ་གཉེར་རེད་བ། ད་བཞི་པ་དེ་སྡུག་ཤོས་དེ་བཞི་པ་དེ་རེད། ཚེ་འདི་ནད་མེད་པ་དང་གཅིག་ཚེ་རིང་པོ་ཡོང་ཡ་ཚེ་འདི་གི་དོན་དག་བསམ་བློ་བཏང་ནས་སྒྲོལ་མ་ཚར་གཅིག་བཏོན་ཡ་དེ། ད་ཁོ་ཐེག་པ་ཆེན་པོའི་ཆོས་རེད་ཡོད་མ་རེད་ཐམས་ཅད་མཁྱེན་པའི་རྒྱུ་ལ་འགྲོ་གི་མ་རེད་ཐར་པའི་རྒྱུ་ལ་འགྲོ་གི་མ་རེད་མ་མཐའ་པའི་ཆོས་ཙམ་རེད་གི་མ་རེད་བཞི་པ་དེ་ཚེ་འདི་པ་ཙམ་དུ་སོང་བས་ཆོས་སུ་ཡང་མ་སོང་ཟེར་དེ་འཇིག་རྟེན་ལ་ཕྱིན་པ་རེད་ད། ཚེ་འདི་གི་དོན་དག་ལ་སྒྲོལ་མ་འབུམ་གཅིག་བཏོན་ན་འཇིག་རྟེན་རེད་མ་གཏོགས་ཆོས་རེད་ཡོད་མ་རེད། བྱས་ཙང་ད་ཀུན་སློང་དེ་གལ་ཆེན་པོ་འདུག་བ། ག་རེ་བྱས་པ་ཡིན་ན་ཀུན་སློང་ཡག་པོ་ཅིག་ཁྱེར་ཡ་དེ། ཆོས་སུ་ཡང་མ་སོང་འབྲས་བུ་ཡང་ཚེ་འདིར་རེ་བ་དེ་ཙམ་ལས་འབྱུང་དཀའ། འོ་དེ་རེད་དཀའ་སྟེ་དེ་ཡང་ཇོ་བོ་ལ། ཚེ་འདིའི་བདེ་སྐྱིད་དང་བསྙེན་བཀུར་འདོད་ནས་ལས་བྱས་པ་རྣམས་ལ་འབྲས་བུ་ཅི་མཆིས་ཞུས་པས། འབྲོམ་སྟོན་པས་ཨ་ནི་བཀའ་འདྲི་ཞུས་ནས་ཇོ་བོ་རྗེ་ལ་ཡ། རེད་པ་ད། ལས་ཀྱི་འབྲས་བུ་རྣམས་ལ་ཅི་དགའ་ས། ལས་བྱས་པ་རྣམས་ལ་འབྲས་བུ་ཅི་ཞེས་ཟེར། ཡར་ཞུས་པའི་སྒང་ལ་འབྲས་བུ་དེ་ཁོ་ན་ཉིད་མཆིས་གསུངས། ད་ཚེ་འདི་གི་འབྲས་བུ་འདོད་ནས་ལས་བྱས་ཡོང་དུས། འབྲས་བུ་གཅིག་གྲུབ་པ་ཡིན་ན་ཚེ་འདི་གི་དོན་དག་ཅིག་གྲུབ་པ་རེད། དེ་ཁོ་ན་མ་གཏོགས་སྐྱེ་བ་ཕྱི་མ་ཕན་ཆད་ལ་ཡོད་མ་རེད་གསུངས་ཡག་རེད་ཁོ་ན་ཟེར་དགོས་ཡག་དེ། འབྲས་བུ་དེ་ཁོ་ན་ཉིད་མཆིས་གསུངས། ད་ཚེ་ཕྱི་མ་ལ་ག་རེ་ཡོང་གི་རེད་ཞུས་པའི་སྒང་ལ་ཅི་མཆིས་ཞུས་པས་དམྱལ་བ་མཆིས། འོ་ད་ཚེ་འདི་གི་དོན་དག་ལ། དོན་དག་བྱེད་ཡག་གི་དེ་ནས་རྣམ་སྨིན་གི་འབྲས་བུ་དེ་ལ་དམྱལ་བ་ལ་སྐྱེས་འགྲོ་གི་རེད་དམྱལ་བ་མཆིས་ཡི་དྭགས་མཆིས་དུད་འགྲོ་མཆིས་གསུངས་པ་ལྟར་ཡིན། ཚེ་འདི་གི་དོན་དག་ཁོ་ན་བྱས་ནས་སྒྲོལ་མ་གཅིག་བཏོན་ན་དེ་གི་ག་རེ་ཡོང་གི་རེད་དམྱལ་བ་ལ་སྐྱེས་འགྲོ་གི་ཡོད་རེད་འོ་དོན་དག་དེ་རེད། དུད་འགྲོ་ལ་སྐྱེས་འགྲོ་གི་ཡི་དྭགས་ལ་སྐྱེས་འགྲོ་གི་ཡོད་རེད། དེས་ན་རང་རེ་གྲྭ་ས་བ་ཚོས་ཀྱང་ཚོགས་དང་ཆོས་ར་འགྲིམ་པའི་ཚེ། ཀུན་སློང་བྱང་ཆུབ་ཀྱི་སེམས་ཀྱིས་ཟིན་ན་གོམ་པ་གང། གོམ་པ་གང་འདོར་བ་ཚུན་ཆད་ཀྱང་གསེར་སྲང་འབུམ་གྱིས་མི་དོ་བའི་རྒྱལ་སྲས་ཀྱི་སྤྱོད་པར་འགྲོ། ད་གྲྭ་ས་གྲྭ་ཚང་ལ་ཕ་གི་ཚོགས་ཆོས་ར། ཉི་མ། མ་ཆག་པ་ཡོད་རེད་པ་ད། ཨོ་ད་དེའི་ཁ་ཐུག་ལ་ཀུན་སློང་ཡག་པོ་གཅིག་ཁྱེར་ནས་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པ་ཅིག་བྱས་ནས་ཡར་ཅིག་འགྲོ་གི་ཡིན་ན་གོམ་པ་འདུག་སེ་ཆོས་ར་ནང་ལ་ཡར་གོམ་པ་འདུག་སེ་སྤོ་ནས་གོམ་པ་གཅིག་སྤོ་ན་ཡང་ཨོ་དེའི་ཕ་གི་བསོད་ནམས་དེ་གསེར་སྲང་འབུམ་གྱིས། ཕ་གི་མི་དོ་ཡག་འདྲ་བོ་གཅིག། གསེར་སྲང་འབུམ་སྤྲད་པ་ལས། ཨོ་ད་ཀུན་སློང་བཟང་པོ་དེའི་ཐོག་ནས་ཆོས་ར་ལ་གོམ་པ་གང་སྤོ་ན། ད་བསོད་ནམས་ཆེ་ཡོང་གི་རེད། ཚོགས་ལ་ཡར། ཨོ་ད། ཚོགས་ཆུ་ར། ཨོ་དེ་འདྲས་རེད། གསེར་སྲང་འབུམ་གྱིས་མི་དོ་བའི་རྒྱལ་སྲས་ཀྱི་སྤྱོད་པར་འགྲོ། འགྱེད་དང་ཇ་ཐུག་སོགས་དང་ལས་སྣེའི་ངོ་སྲུང་ཙམ་ལ་བསམ་ནས་ཕྱིན་ན་གོང་དུ་ཇོ་བོས་གསུངས་པ་ལྟར་འགྲོ། ཨོ་ད། ཚོགས་ཆོས་ར་ཕྱིན་པ་ཡིན་ན་འགྱེད་རག་གི་རེད་སྐུ་ཡོན་རག་གི་རེད་ཇ་ཡོད་རེད་ཐུག་པ་ཡོད་རེད། འོ་ད། དེ་འདྲའི་ཅིག་ཨ་ནི་མ་ཕྱིན་ན་ལས་སྣེ་གིས་ཅིག་ཟེར་ཡོང་བསམ་ཡག་འདྲ་བོ་དེ་འདྲའི་གི་ངོ་སྲུང་གི་མ་གཏོགས་ཀུན་སློང་གཞན་དག་གང་མེད་ན་ཨ་ནི། ཚེ་འདི་གི་དོན་དག་རེད། ཨ་ནི་གོམ་པ་གང་སྤོ་ན་སྡིག་པ་འོ་དེ་རེད། འོ་དེ་ཆགས་གི་རེད། དེ། སོ་སོ་ལ་རང་དབང་འདུག་བ་སོ་སོ་ཀུན་སློང་གི་ཐོག་ནས་བྱེད་རྒྱུ་རེད་མ་གཏོགས་མི་གིས་བཙན་དབང་གིས་བཟོ་ཡག་མ་རེད་བ། སོ་སོ་ཀུན་སློང་ཁྱེར་སྟངས་གི་ཐོག་ནས་ད་ཡག་ཉེས་ག་རེ་དེ་སོ་སོ་གི། གདམ་ག་དེ་རེད། ལས་སྣེའི་ངོ་སྲུང་ཙམ་ལ་བསམ་ནས་ཕྱིན་ན་གོང་དུ་ཇོ་བོས་གསུངས་པ་ལྟར་འགྲོའོ། སྒོམ་མཁན་གྱི་སྒོམ་གནད་དུ་འགྲོ་མི་འགྲོ་ཡང་འདི་ལ་རག་ལས། ད་སྒོམ་རྒྱབ་མཁན་ཚོ་དེ་མཚམས་པ་བ། ཨོ། ཟེར་གི་རེད་བ་ད་སྤྱི་དང་ད་སྒོམ་རྒྱབ་མཁན་མཚམས་པ་ཟེར་ག་བྱས་རེད་བ་ད་ལམ་རིམ་པ། ཨོ་ད་གང་བྱས་པའི་ཉམས་སུ་བླང་མཁན། ཨོ་དེ་གནད་དུ་འགྲོ་མི་འགྲོ་དེ་ཀུན་སློང་ལ་རག་ལས་པ་རེད། ཧ་གོ་སོང། འདི་ལ་རག་ལས་ཏེ། ཇོ་བོའི་ཞལ་ནས་ཀྱང་ཁོ་བོའི་སྒོམ་པ་རིན་ཆེན་བླ་མ་སྒོམ་སྐད་གསུངས་རེད། ད་གསུངས་དཔེ་འདྲ་བ་གསུང་གི་ཡོད་རེད་བ་ད། ཁོ་བོའི་ཟེར་ད་ངའི་སྒོམ་པ་རིན་ཆེན་བླ་མ་ཁོས་སྒོམ་གི་ཡོད་རེད། སྒོམ་པ་སྐད་ཟེར་སྒོམ་ཁ་བྱེད་ཀྱི་ཡོད་རེད། སྒོམ་གི་ཡོད་ཟེར་གྱི་ཡོད་རེད་ཅེ་སྒོམ་པ་སྐད། ཡིན་ན་ཡང་ག་རེ་བསམ་བློ་བཏང་གི་ཡོད་རེད་ཟེར་ན་སྒོམ་ཙ་ན་སྒོམ་པས་དར་ཡུག་དང་ཇ་སིག་སོགས་མང་པོ་ཡོང་སེམས་ན་ཇི་ཙམ་སྒོམ་པ་སྡིག་པ་ཡིན་ས་ད་སྒོམ་པའི་སྐབས་ལ་ངས་སྒོམ་ཡིན་ན་ཨོ་ད་འབུལ་བ་ཕུལ་མཁན་མང་པོ་ཡོང་གི་རེད་བསམ་འགྲོ་བ་ད་ང་མཚམས་རེ་ཅིག་བསྡད་བྱས་ན་ཁོ་མཚམས་པ་རེད་ཟེར་ནས་ཅིག་ཡ་སྐུ་ཡོན་ཕུལ་མཁན་འདྲ་བོ་དང་ཅིག་རོལ་པ་ཆེན་ཉིན་འདྲ་བོ་ཅིག་རག་མི་ཡོང་བས་བསམ་ནས་དེ་འདྲའི་ཅིག་ནས་སྒོམ་ཁ་བྱས་ན་ཨ་ནི་དེ་སྒོམ་པ་སྒང་ག་སྡིག་པ་ཡིན་སོང་ད། སྒོམ་ཙ་ན་སྒོམ་པས་དར་ཡུག་དང་ཇ་སིག་སོགས་མང་པོ་ཡོང་སེམས་ན་ཇི་ཙམ་སྒོམ་པ་སྡིག་པ་ཡིན་སྒོམ་ཙ་ན་སྐྱེ་བའི་རྒྱ་མཚོ་མཐར་དབྱུང། འཁོར་བ་པའི་སྐྱེ་བའི་རྒྱ་མཚོ་བད་ཀན་མཐར་དབྱུང། བྱས་ནས་འོ་ད་བྱང་ཆུབ་མཆོག་གི་ས་བོན་གདབ། སེམས་ན་སེམས་པ་ཙམ་ཞིག་སྐྱེས་པའི་བསོད་ནམས་ཀྱང་ནམ་མཁར་མི་ཤོང་གསུངས། དེས་ན་ཐོས་བསམ་སྒོམ་སྒྲུབ་བསྙེན་བཀུར་མཆོད་སྦྱིན་སོགས་དགེ་བ་ཆེ་ཆུང། དགེ་བ་ཆེ་ཆུང་གང་ལ་ཡང་དེ་ནས་ཀུན་སློང་མ་བཅོས་ན་དེ་ཐམས་ཅད་མེད་པར་བྱས་པ་ཡིན། ཀུན་སློང་མ་བཅོས་ན་ཐམས་ཅད་འཕྲོ་བརླག་བཏང་གི་རེད། འདིར་ཡང་ཐོག་མར་ཀུན་སློང་ནན་ཏན་དུ་བཅོས་དགོས་ཤིང། དེ་ཡང་ཐེག་པ་ཆེན་པོའི་ཆོས་ཡིན་པས་དགེ་སེམས་ཙམ་གྱིས་མི་ཆོག་པར། ད་ཐེག་པ་ཆེན་པོའི་ཆོས་རེད་བ། བྱང་ཆུབ་ལམ་གྱི་རིམ་པ་སྒོམ་ཡ་དེ་ཐེག་པ་ཆེན་པོའི་ཆོས་ཡིན་དུས་ད་ག་ཟེ་དགེ་སེམས་ཙམ་གྱིས་འགྲིག་གི་མ་རེད། དགེ་སེམས་ཁྱད་པར་ཅན་བྱང་ཆུབ་ཀྱི་སེམས་ཀྱིས་ཟིན་དགོས། བྱང་ཆུབ་ཀྱི་སེམས་བཅོས་མིན་རང་ཤུགས་ཀྱིས་ཡོད་ན་དེ་ལྟར་མི་དགོས་ཀྱང། བཅོས་མ་གསལ་འདེབས་བྱ་དགོས་ཚེ། ད་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་ཞེས་ལམ་སེང་བརྗོད་ཀྱང་ཡིད་འགྱུར་མི་ཐོན་པས། ག་རེ། བདག་གི་དམ་ཆོས་ནི། མ་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཕྱིར་དུ། དེའི་ཕྱིར་དུ། དེའི་ཕྱིར་དུ། དེ་ནས་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་བསྒོམ་པར་བྱའོ་ཞེས་སོ། ཁ་སང་ཞུས་པ་ལྟར་དལ་འབྱོར་དོན་ཆེན་རྙེད་དཀའ་ནས་སེམས་བསྐྱེད་ཀྱི་བར་རིམ་བཞིན་གསལ་འདེབས་ན་ཡིད་འགྱུར་ཐོན་པ་ཡོང། ད་ཡི་གེ་ང་ཚོའི་བོད་སྐད་སྦྱོར་ཆོས་སྐལ་བཟང་མགྲིན་རྒྱན་གྱི་དབུ་ནས་མར་ཡོག་ར་བ་ད་ག་རེད་ཟེར་ནས་བོད་སྐད་ར་བ་ད་བོད་སྐད་ཀུན་སློང་བཅོས་སྟངས་འོ་ད་གཅིག་པ་རེད་འདི་ནི། རིམ་བཞིན་གསལ་འདེབས་བྱས་ན་ཡིད་འགྱུར་ཐོན་པ་ཡོང། སྔོན་གྱི་དམ་པ་རྣམས་ཀྱིས་ཀུན་སློང་བཅོས་ཚུལ་རྒྱས་བསྡུས་སྣ་ཚོགས་གསུངས་པ་འགའ་ཞིག་གིས་བློ་ལ་བཟུང་ནས་ཡིད་འགྱུར་ཅི་ཡང་མ་ཐོན་པར་འདོན་པ་ཁོ་ནས་ཆོག་པར་བྱས་ཀྱང། ཆོག་པར་བྱས་ཀྱང་ཀུན་སློང་སེམས་ལ་འཆོས་དགོས་ཀྱི་ཁ་ལ་འཆོས་པ་མིན་པས་ངག་ནས་བརྗོད་པ་ལྟར་གྱི་སེམས་དང་འདྲེས་པའི་ཡིད་འགྱུར་གང་ཐོན་བྱེད་དགོས་ཀུན་སློང་བཅོས་ཡ་དེ་བྱུང་ན་སོ་སོའི་སེམས་ཀྱིས་བཅོས་དགོས་རེད། བྱུང་ན་འདྲ་པོ་རེད། སེམས་ཀྱིས་བཅོས་ཡ་གཅིག་རེད་སེམས་ཀྱི་འདུག་ཟེར་བྱས་ནས། ད་ཚིག་དེ་ཁ་ནས་རེད་པ་ད་ཁ་ནས་བཟུང། ཚིག་དེ་མར་སྐྱོར་ཡ་ཡོད་པ་བྱས། དཔེར་ན་སྦྱོར་ཆོས་འགོ་ནས་མར་སྐྱོར་ཆོག་ཆོག་གསུངས་བཞག་ཡོད་རེད་པ་ད། རེད་པ་ད། བྱས་ད་དེ་བློ་ལ་ཟིན། ཨ་ནི་ཁ་ནས་མར་སྐྱོར། ང་ཚོས་མ་ཎི་འདོན་པ་འདྲ་ཅིག་དོན་དག་བརྒྱུད་ནས་བསམ་མནོ་མ་བཏང།

འཆོས་པ་མིན་པས་ངག་ནས་བརྗོད་པ་ལྟར་གྱི་སེམས་དང་འདྲེས་པའི་ཡིད་འགྱུར་གང་ཐོན་བྱེད་དགོས་གསུངས། དེ་ལྟར་ཀུན་སློང་དགེ་སེམས་ཁྱད་པར་ཅན་གྱི་ངང་ནས་སྐྱབས་འགྲོ་སེམས་བསྐྱེད་བྱ་བ་སྟེ། ད་དེའི་ངང་ནས་འདི་ནི་སྐྱབས་འགྲོ་བྱས། ཨ་ནི་སེམས་བསྐྱེད་བྱས་དགོས་རེད། སྐྱབས་འགྲོ་ཟེར་ཡ་དེ་བསྟན་པ་ལ་འཇུག་པའི་སྒོ་དམ་པ་སྐྱབས་འགྲོ་ཟེར་གྱི་ཡོད་རེད་དེ་ཡིན་དུས་དང་པོ་སྐྱབས་འགྲོ་བྱས་ནས། སེམས་བསྐྱེད་བྱ་བ་སྟེ་ད་ལམ་ལམ་རིམ་གསུམ་སྦྲགས་པ་ཡིན་པས། འདི་ནི། དཔེར་ན་འཇམ་དཔལ་ཞལ་ལུང་དབུས་རྒྱུད་དང་ལྷོ་རྒྱུད། ཨ་ནི་དམར་ཁྲིད། བྱས་ནས་གསུམ་སྦྲགས་ནས་གསུངས་པ་རེད་པ་ད། འོ་དེ་ཡིན་ཙང་སྦྱོར་ཆོས་ཡང་སྐྱབས་ཡུལ་ཚོགས་ཞིང་སོགས། འདི་ཚོགས་ཞིང་ཟེར་དེ་ཚོགས་ཞིག་བྱ། བྱ་གི་ཡུལ་ཞིང་ང་ཞིང་ཟེར་དགོས་ཡོད་ས་རེད། སྐྱབས་ཡུལ་ཚོགས་ཞིང་སོགས། མི་འདྲ་བ་སོ་སོར་ཡོད་པས་མ་འཁྲུགས་པ་བྱ་དགོས། ད་ལྟ་ཚོགས་སུ་ཕྱག་ལེན་ལྟར་ལྷོ་རྒྱུད་ཀྱི་སྦྱོར་ཆོས་འཇུག་པ་བདེ་ཕྱིར་འདོན་པ་ཡིན། ཡིན་ཀྱང་རྒྱུན་གྱི་ཞལ་འདོན་སོ་སོ་ཉམས་ལེན་གནང་བའི་སྒང་ལ། སྦྱོར་ཆོས་དེ་མྱུར་ལམ། དེ་ནས་ཞལ་འདོན་མྱུར་ལམ་གྱི་སྦྱོར་ཆོས་མྱུར་ལམ་དམར་ཁྲིད་ཀྱི་སྦྱོར་ཆོས་དང་སྦྱོར་ཆོས་སྐལ་བཟང་མགྲིན་རྒྱན། མཚན་བཏགས་ཡོད་རེད་པ་འོ། དེའི་ཐོག་ནས་བྱེད་དགོས་རེད། སྦྱོར་ཆོས་ཀྱི་སྟེང་ནས་མཛད་དགོས། སྐྱབས་འགྲོ་བྱ་བ་ལ་ཐོག་མར་སྐྱབས་ཡུལ་གསལ་འདེབས་དགོས་པས་མྱུར་ལམ་ལུགས་ཀྱི་སྐྱབས་ཡུལ་ནི། ད་སྐྱབས་སུ་འགྲོ་དགོས་རེད་བ། དེ་ཡིན་དུས་སྐྱབས་སུ་འགྲོ་ས་གི་ཡུལ་དེ་སོ་སོའི་མདུན་དེ་གསལ་བཏབ་གོ་རེད། དེ་ཡག་ཡོད་རེད་ད་དུང་ང་ཚོའི་ལས་དང་པོ་བ་ལ་སྐྱབས་ཡུལ་གསལ་བཏབ་ཡ་དེ་སྤྱི་དང་པའི་སྐྱབས་གནས་ནམ་མཁའ་དང་མཉམ་པ། སྐྱབས་གནས་མེད་པའི་ས་ཕྱོགས་མེད་པ་འདྲ་བོ་འོ་ད་གང་ག་ལ་པའི་ཁྱབ་བསྡད་པ་འདྲ་བོ་ཅིག་ཡོད་རེད་བ་ད་ཡིན་ན་ཡང་པའི་མདུན་དེ་པའི་ཚོགས་ཞིང་གསལ་བཏབ་ཡ་དེ་འོ་ད་དགོས་པ་སྤུས་ཀ་ཆེན་པོ་ཡོད་སོང་བ་རེད་མདུན་དེ། དེ་ཡིན་དུས་སྐྱབས་ཡུལ་གསལ་བཏབ་གོ་རེད། སྐྱབས་འགྲོ་བྱ་བ་ལ་ཐོག་མར་སྐྱབས་ཡུལ་གསལ་འདེབས་དགོས་པས་མྱུར་ལམ་ལུགས་ཀྱི་སྐྱབས་ཡུལ་ནི། དེ་བྱས། རང་གི་མདུན་གྱི་ནམ་མཁར། ད་འདི་ན་མདུན་གྱི་ནམ་མཁར་ཨོ་ད། རང་གི་མདུན་གྱི་ནམ་མཁར་དེ་ནི་ཧ་ཅང་མཐོ་ན་རྒོད་པ་དང། ད་སྐྱབས་ཡུལ་གསལ་བཏབ་ས་དེ་ཧ་ཅང་ཡར་ནམ་མཁའི་དབྱིངས་འདྲ་པོ་ཅིག་ལ་ཡར་བསམ་བློ་བཏང་བསྡད་ན་ཨ་ནི་རྒོད་པ་སྐྱེ་གི་རེད། དཔེར་ན་མིག་གིས་ལྟ་ན་ཡར་པའི་གནམ་ལ་ཡར་ལྟ་དགོས་འདྲ་པོ་དེ་འདྲའི་ཅིག་ལ་བསམ་བློ་བཏང་བསྡད་ན་ཨ་ནི་རྒོད་པ་ཡོང་གི་རེད། ཉེན་ཁ་ཡོད་རེད། ཧ་ཅང་དམའ་ན་དེ་ས་གཞི་འདྲ་པོ་ཅིག་ལ་མར་དམའ་ན་བྱིང་བ་བྱེད་ཡག་དང། ལྷག་པར་དུ་པའི་སོ་སོས་མ་གུས་པ་བྱེད་ཡག། སོ་སོ་ལས་མར་དམའ་འདྲ་བོ་དང་ཡང་ན་སོ་སོ་དང་འདྲ་འདྲ་འདྲ་བོ་ཅིག་ལ་བཞག་པ་ཡིན་ན་ཡང་རང་བཞིན་གྱིས་པའི་མ་གུས་པ་ཡོང་ཡ་ཅིག་ཡོད་རེད་རེད་པ་གང་ཟག་གཅིག་ལ་པའི་སོ་སོ་དང་འདྲ་མཉམ་ཡིན་པའི་བཟོ་འདྲ་རེད་པ་ད་ཆགས་འགྲོ་ཡ་ཅིག་ཡོད་རེད། འདི་ནི་དེ་ཡིན་ཙང་མཐོ་དམན་རན་པོ། འདི་ནི་ཧ་ཅང་དམའ་ན་བྱིང་བ་སྐྱེ་སྟེ། སྐྱབས་ཡུལ་ལ་མ་གུས་པའང་འབྱུང་བར་གསུངས། འོ་ད་པའི། དེ་ནི་བྱིང་བ་སྐྱེ་བས་རན་པའི་མཚམས་ག་བ་རེད་ཟེར་ན། འོ་ད་སྨིན་མ་གཉིས་འདུས་མཚམས་ཀྱི། སྨིན་མཚམས་ཟེར་འོ་ད་སྨིན་མ། རྫི་མ། མིག་གི་འཁྲིས་ཏག་ཏག་དེ་རྫི་མ་བྱས། དེའི་ལྟག་དེ་སྨིན་མ་བྱས། འོ་ད་སྨིན་མ་གཉིས་འདུས་མཚམས་ཀྱི། ཨ་ནི་ཐད་ཀ་ལ་པའི། དེ་ནི། འདུས་མཚམས་ཀྱི་ཐད་བརྐྱངས་ཕྱག་ཕུལ་ན་ཤོང་ཚོད་དུ་སོ་སོ་བརྐྱངས་ཕྱག་ཡག་པོ་གཅིག་པའི་ཕུལ་ན་ལྷོད་ལྷོད་བྱས་ན་ཕུལ་ཤོང་ཚོད་ཅིག་ལག་པ་ཕོག་གི་མ་རེད་ཟེར་གྱི་པའི་སྟོང་པ་ཏོག་ཙམ་ཡོད་ཚོད་ཅིག་རེད་བ་འོ་དེ་འདྲས་ཀྱི་ཚོད་ཅིག་ལ་ཐག་རིང་མ་དྲགས་པ་འོ་ཉེ་མ་དྲགས་པ་འོ་དེ་འདྲས་ཅིག་བརྐྱངས་ཕྱག་ཕུལ་ན་ཤོང་ཚོད་དུ་ད་སེང་གེ་ཆེན་པོ་བརྒྱད་ཀྱིས་བཏེག་པའི་རིན་པོ་ཆེའི་ཁྲི་ཤིན་ཏུ་ཡངས་ཤིང་རྒྱ་ཆེ་བ་ཞིག་ཡིད་ངོར་གསལ་གདབ། ད་བྱས་སོང་བ་དང་སྐྱབས་འགྲོ་སྐྱབས་ཡུལ་གསལ་བཏབ་དུས་དང་དེའི་གོང་བུར་དང། སོ་སོའི་བརྐྱངས་ཕྱག་ཕུལ་ན་ལག་པ་བསྙབ་ཚོད་གཅིག་གི་ས་ལ་ཡར། སོ་སོ་སྨིན་མཚམས་ཀྱི་ཁ་ཐུག་དེ་ཨ་ནི། པའི་རིན་པོ་ཆེའི་ཁྲི། རྒྱ་ཆེ་ཐག་ཆོད་ཡོད་ཁྲི་ཟེར་ན་གྲུ་བཞི་རེད་བ། ཁྲི་གྲུ་བཞི་པའི་རྒྱ་ཆེ་ཐག་ཆོད་ཅིག། དེ་ཡི་ཕ་གིའི་ཕྱོགས་བཞི་ལ་པའི་སེང་གེ། སེང་གེ་ཡར་སེང་གེ་གཉིས་གཉིས་བྱས་ནས་སེང་གེ་བརྒྱད་ཀྱིས་ཡར་བཏེག་བསྡད་པ། ཨོ་ད་སེང་གེ་བརྒྱད་སེང་གེ་དེ་དེ་ག།

སེང་གེ་ཆེན་པོ་བརྒྱད་ཀྱི་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་ཤིན་ཏུ་ཡངས་ཤིང་རྒྱ་ཆེ་བ་ཞིག་ཡིད་ངོར་གསལ་བཏབ། མིག་གིས་མཐོང་མིག་གི་ངོ་ལ་གསལ་བཏབ་པ་མ་རེད། ཡིད་ཀྱི་ངོ་ལ། མིག་བཙུམ་ན་མཐོང་ཡ་ཡོད་པ་གདངས་ན་མཐོང་ཡ་ཡོད་པ་ག་འདྲ་བྱས་ནས་གང་ཅི་ཡིད་ལ་ཤར་ཡ་ཅིག་དགོས་རེད་ཡིད་ངོ་ལ། འོ་དེ་འདྲ་གཅིག།

གཡོན་ལ་ཁྲི་གཅིག་མདུན་ལ་ཁྲི་གཅིག་རྒྱབ་ཀྱི་ཕྱོགས་དེ་ལ་ཁྲི་གཅིག། ཁྲི་ཆེན་པོ་དེའི་སྒང་དེ་ལ་ཁྲི་ཆུང་ཆུང་ལྔ་བཞག་པ་རེད་ད། དབུས་དང་ཕྱོགས་བཞིར་ཁྲི་ཆུང་ལྔ་རེ་ཡོད་པའི་ད་དབུས་མ། ཏོག་ཙམ་མཐོ་བ། ཁྲི་ཆུང་ཆུང་ལྔ་ནང་ནས་དབུས་དེ་ཁྲི་ཏོག་ཙམ་མཐོ་བ་ཅིག་མཐོ། རེད་པ་ད། ཅུང་ཟད་མཐོ་བའི་ཁར། ད་ངོ་བོ་རང་ལ་ཆོས་འདི་སྟོན་པའི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་ད་ངོ་བོ་དེ་རང་གི་བི་གས་དེ་ནས་ལམ་རིམ་ཞུ་ས་གི་ད་ཆོས་ཞུ་ས་དེ་ནང་ནས་བི་བྱང་ཆུབ་ལམ་གྱི་རིམ་པ་ཞུ་ས་གི་དེ་ནས་བླ་མ་ཡིན་པ་ལ་དེ་ནས་ཆོས་འདི་སྟོན་པའི་དྲིན་ཆེན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་སྟོན་པ་ཐུབ་པའི་དབང་པོ་ད་ངོ་བོ་དེ་རང་གི་དྲིན་ཆེན་རྩ་བའི་བླ་མ་བྱས་རྣམ་པ་དེ་བསྟན་པའི་བདག་པོ་ཨོ་ད་སྟོན་པ་བཅོམ་ལྡན་འདས། མཚན་བཟང་པོ་སུམ་ཅུ་རྩ་གཉིས་དཔེ་བྱད་བཟང་པོ་བརྒྱད་ཅུས་སྤྲས་པ་དབུ་གཙུག་ཏོར་དང་ལྡན་པ་ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ་རེད་པ་ད་ཏི་གཡོན་མཉམ་གཞག་གཡས་ས་གནོན་བྱས་ནས་ད་སྦྱོར་ཆོས་ནང་ན་ཡོད་པ་རེད་པ་ད་སྦྱོར་ཆོས་སྐལ་བཟང་མགྲིན་རྒྱན་ཨོ་དེ་ནང་ལྟར་བྱས་ནས་མ་བསྲེགས་ཏེ། དེ་ནང་ལྟར་ཅིག་ད་ཏི་ཁྲི་ཆུང་ཆུང་ལྔ་ཡོད་པའི་དཀྱིལ་དེའི་སྒང་དེ་ལ་ཨོ་དེ་བསམ་བློ་བཏང་དགོས་རེད་བླ་མ་ཡིན་པ་ལ་རྣམ་པ་སྟོན་པ་ཐུབ་པའི་དབང་པོ་སྦྱོར་ཆོས་འདོན་ཆ་ལྟར་བྱས། དེ་ཡང་ལམ་འབྲས་ཀྱི་རྟོགས་པ་ཐམས་ཅད་བླ་མ་ལ་བརྟེན་ནས་སྐྱེ་དགོས་པས་ངོ་བོ་བླ་མ་བྱ་དགོས། སོ་སོ་ལ་ལམ་འབྲས་རྟོགས་པ་ཆེ་ཆུང་ག་འདྲ་ཅིག་ཡིན་པ་ཡིན་ན་ཡང་བླ་མ་ལ་མ་བརྟེན་པ་ཡོང་ཡ་མེད་པ་ཡིན་དུས་ངོ་བོ་དེ་བླ་མར་བྱས། རྣམ་པ་དེ་རྣམ་པ་ཟེར་ན་བཟོ་ལྟ་རེད་པ་མཇལ་བའི་སྒང་ལ་ཐུབ་དབང་དུ་བྱས་པ། བསྟན་པའི་བདག་པོ་ཡིན་པས་ཆོས་ཀྱི་ཁུངས་སྟོན་པའི་ཆེད་དུ་ཡིན། འོ་ད་ཆུ་མགོ་གངས་ལ་ཐུག་པ་འོ་ད་སངས་རྒྱས་ལ་ཐུག་དགོས་པ་ཡིན་ཙང། བསྟན་པའི་བདག་པོ་བྱས་དེའི་སྒང་ལ།